ཀེམ་བྷོ་ཌི་ཡའི་ནང་གོ་ལའི་མཛེས་མའི་འགྲན་བསྡུར་གྱི་སྔོན་འགྲོའི་ནང་མཉམ་ཞུགས་གནང་སྐབས་ཁོང་གིས་རང་ཉིད་ངོ་སྤྲོད་གནང་བའི་མཐའ་མར་བོད་རྒྱལ་ལོ་ཞེས་པའི་འབོད་ཚིག་སྒྲོག་གནང་བར་རྒྱ་ནག་གཞུང་གིས་ཀེམ་བྷོ་ཌི་ཡའི་གཞུང་ཐོག་གནོན་ཤུགས་སྤྲད་པའི་རྐྱེན་གྱིས་ཁོང་མཛེས་མའི་འགྲན་བསྡུར་དེ་ནས་ཕྱིར་འཐེན་གནང་དགོས་བྱུང་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་རྐྱེན་གྱིས་བོད་ཀྱི་རྒྱལ་ས་ལྷ་སའི་ཁུལ་གྱི་མི་དམངས་ཀྱི་འཚོ་བ་དང་ཚོང་ལས་ལ་ཤུགས་རྐྱེན་ངན་པ་ཐེབས་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་སའི་ཁུལ་གྱི་སློབ་གྲྭ་ཁག་ནང་བོད་ཡིག་གི་སློབ་ཚན་ཇེ་ཉུང་དུ་གཏོང་བཞིན་ཡོད་པ་ལྷ་སར་གནས་བཞུགས་བོད་མི་ཞིག་གིས་འགྲེལ་བརྗོད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཉེ་ཆར་བཞུགས་སྒར་དྷ་རམ་ས་ལར་སྐོང་ཚོགས་གནང་བའི་སམ་བྷོ་ཊ་བོད་སློབ་ཚོགས་པའི་ཁྱབ་ཁོངས་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་རྣམ་པའི་ལྷན་ཚོགས་སར་བཙན་བྱོལ་བོད་མིའི་སློབ་གྲྭ་ཁག་ནང་སློབ་ཕྲུག་གསར་དུ་འཛུལ་ཞུགས་ཀྱི་གྲངས་འབོར་ཇེ་ཉུང་དུ་འགྲོ་བཞིན་པའི་དཀའ་ངལ་ཞིག་ལ་ངོས་འཛིན་བྱུང་བའི་ཐོག་ནས་གཞི་རིམ་སློབ་གྲྭ་ཁག་ཅིག་ཟླ་སྒྲིལ་བཏང་གནང་བ་སོགས་ཀྱི་སྐོར་ལ་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཨེ་ཤ་ཡའི་རྒྱལ་ཁབ Cambodia ནང་གོ་ལའི་མཛེས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་སྐབས་ཁོང་གིས་རང་ཉིད་ངོ་སྤྲོད་གནང་བའི་མཐའ་མར་བོད་རྒྱལ་ལོ་ཞེས་པའི་འབོད་སྒྲ་སྒྲོག་གནང་བར། རྒྱ་ནག་གཞུང་གིས Cambodia གཞུང་ཐོག་གནོན་ཤུགས་སྤྲད་པའི་རྐྱེན་གྱིས་ཁོང་མཛེས་མའི་འགྲན་བསྡུར་འདི་ནས་ཕྱིར་འཐེན་གནང་དགོས་བྱུང་འདུག་དེ་ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བཞུགས་སྒར་དྷ་རམ་ས་ལར་བོད་ཀྱི་མཛངས་མའི་འགྲན་བསྡུར་ནང་ཨང་དང་པོའི་རྒྱལ་ཁ་ཐོབ་པ་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཉེ་དུས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛེས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་སྟེ་ཀེམ་བྷོ་ཌི་ཡའི་ནང་སྔོན་འགྲོའི་མཛེས་མའི་འགྲན་བསྡུར་སྐབས་ཁོང་གིས་རང་ཉིད་ངོ་སྤྲོད་གནང་དོན།

འཛམ་གླིང་གི་ཡང་སྟེང་མཛེས་སྡུག་ལྡན་པའི་བོད་དང་བོད་ཀྱི་རིག་གཞུང་གི་སྐུ་ཚབ་གནང་རྒྱུའི་ཆེ་བསྟོད་ཐོབ་བྱུང་ཞེས་དང། ཁོང་གི་མཚན་ལ་བསྟན་འཛིན་དཔལ་སྒྲོན་ཞུ་གི་ཡོད། ཁོང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བོད་ཀྱི་གོ་ལའི་མཛེས་མ་ཡིན་ཞེས་ངོ་སྤྲོད་སོགས་གནང་བའི་མཐའ་མར།
and I am so honored to be in a voice and the face of my country Tibet བོད་རྒྱལ་ལོ thank you。ཁོང་ནས་ཁོང་རང་ཉིད་ཀྱི་རྒྱལ་ཁབ་བོད་ཀྱི་འབོད་སྒྲ་དང་ཞལ་རས་སམ་བོད་མཚོན་རྒྱུའི་སྐལ་བཟང་གི་གོ་སྐབས་ཐོབ་པ་འདི་ནི་ཁོང་ལ་ཆེ་བསྟོད་ཆེན་པོ་ཞིག་ཐོབ་པ་ཡིན་སྐོར་འགྲེལ་བརྗོད་གནང་བ་དང་སྦྲགས་བོད་རྒྱལ་ལོ་ཞེས་པའི་འབོད་སྒྲ་སྐད་གསང་མཐོན་པོའི་ངང་ནས་སྒྲོག་གནང་འདུག། དེ་ན་རྒྱ་ནག་གཞུང་གིས་གོ་ལའི་མཛེས་མའི་འགྲན་བསྡུར་ཚོགས་པ་དང། གོ་ལའི་མཛེས་མའི་འགྲན་བསྡུར་གྱི་སྔོན་འགྲོ་གནང་ཡུལ་ཀེམ་བྷོ་ཏི་ཡའི་གཞུང་ལ་གནོན་ཤུགས་སྤྲད་ནས་འགྲན་བསྡུར་དངོས་གཞིའི་སྐབས་སུ་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་བོད་རྒྱལ་ལོ་ཞེས་པའི་འབོད་ཚིག་སྒྲོག་མི་ཆོག་པ་དང་ཕྱག་ཏུ་བོད་ཀྱི་རྒྱལ་དར་འཁུར་མི་ཆོག་པ། མིང་བྱང་ཐོག་བོད་ཅེས་པའི་ཚིག་བྲིས་མི་ཆོག་པ། ཁོང་གིས་བོད་ཆས་གྱོན་མི་ཆོག་པ་སོགས་ཀྱི་ཆ་རྐྱེན་བཏོན་པ་མ་ཟད་མཛེས་མའི་འགྲན་བསྡུར་འདིའི་ནང་མཉམ་ཞུགས་གནང་བ་རྣམས་ཀེམ་བྷོ་ཏི་ཡ་ནས་ཝེད་ནམ་ལ་ཕེབས་སྐབས་རྒྱ་མིའི་ལག་འཁྱེར་ཁུར་ནས་འགྲོ་དགོས་པའི་གནོན་ཤུགས་སྤྲད་པའི་རྐྱེན་གྱིས་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་གོང་ཞུས་ཆ་རྐྱེན་དེ་དག་ལ་ཁས་ལེན་མ་གནང་བའི་མཐའ་མར་ཁོང་གོ་ལའི་མཛེས་མའི་འགྲན་བསྡུར་འདིའི་ནང་མཉམ་ཞུགས་མི་ཆོག་ཅེས་བཤད་ནས་ཕྱིར་འབུད་བཏང་འདུག་ཨ་མེ་རི་ཁའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇེར་སིའི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ནས་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛངས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་འགོ་བཙུགས་པ་ནས་བཟུང་རྒྱབ་སྐྱོར་ཞུས་སྟབས་དེ་རིང་སྤྱི་ཟླ་དང་པོའི་ཚེས་བཅུ་ཉིན་གྱི་སྔ་དྲོར་ཁོང་ཨ་རིའི་གྲོང་ཁྱེར་ནིའུ་ཡོག་གི་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་སྐབས་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་མི་རྣམས་གཙོས་པའི་བོད་མི་རྣམས་ཀྱིས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛེས་མའི་འགྲན་བསྡུར་གནང་འགོ་བཙུགས་ཙམ་ལ་མཛེས་མ་བདུན་ཅུ་དོན་ལྔའི་ཁོངས་ནས

གོ་ལའི་མཛེས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་མཁན་ཚོར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་བདུན་བར་འོས་ཤོག་འཕེན་ཆོག་གི་ཡོད་པ་ཡང་གོང་ཞུས་དྲ་རྒྱའི་ཐོག་བཀོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་རྐྱེན་གྱིས་བོད་ཀྱི་རྒྱལ་ས་ལྷ་སའི་ཁུལ་དུ་མི་མང་གི་འཚོ་བ་དང་ཚོང་ལས་ལ་ཤུགས་རྐྱེན་ངན་པ་ཐེབས་ཀྱི་ཡོད་པའི་གནས་ཚུལ་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ད་ལྟའི་ཆར་རྒྱ་ནག་ནང་དུ་དཔལ་འབྱོར་ཉམས་རྒུད་དང་འབྲེལ་ཚོང་ཟོག་ཁང་མང་པོ་སྒོ་རྒྱག་དགོས་ཁེལ་ཏེ། མི་མང་སྤྱི་ཡི་འཚོ་བ་དང་ལས་ཀ་ཤོར་བ། ལས་གཉེར་བྱེད་ས་མི་རག་པ་སོགས་ཀྱི་ཤུགས་རྐྱེན་ཡོང་བཞིན་ཡོད་པ་ལྟར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་མཇུག་ནས་བཟུང་དཔལ་འབྱོར་ཉམས་རྒུད་ཀྱི་ཤུགས་རྐྱེན་དེ་བོད་ཀྱི་རྒྱལ་ས་ལྷ་སའི་ནང་ཐེབས་བཞིན་ཡོད་པ་དང། ལྷ་ས་གྲོང་ཁྱེར་དུ་མི་མང་ཆེ་བའི་འཚོ་བ་ཚོང་ལས་དང་ལས་གཉེར་ལ་བརྟེན་ནས་ཡོད་པས་ད་ལྟ་ཚོང་ཟོག་ཁང་དང་ཁེ་གཉེར་ཚོང་ལས་ཁང་ཁག་ཏུ་ལས་ཀ་མི་རྙེད་པ་དང་ལྷག་པར་དུ་ཚོང་ལས་ཙག་ཙིག་གཉེར་མཁན་དང་ཟ་ཁང། ཇ་ཁང་ཚོར་ཡོང་སྒོ་མེད་པའི་གནས་སྟངས་འོག་སྒོ་བརྒྱབ་དགོས་པའི་གནས་སྟངས་བྱུང་གི་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། སྤྱིར་ན་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོ་ནས་བཟུང་ལྷ་ས་ཁུལ་དུ་དཔལ་འབྱོར་ཉམས་རྒུད་ཀྱི་ཤུགས་རྐྱེན་ཡོང་འགོ་ཚུགས་པ་དང། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ལོ་འགོ་ལྟ་བུར་མཚོན་ན་རིམས་ནད་ཀྱི་དཀའ་ངལ་མ་ལྟོས་པར་ང་རང་སྒེར་གྱི་ཇ་ཁང་ལ་ཚོང་ལས་འགྲིག་ཙམ་བྱུང་ན་ཡང། དེང་སྐབས་ཟ་ཁང་དང་ཚིག་ཇ་ཁང་གཉིས་ནས་ཁང་གླ་སྤྲོད་ཐུབ་མིན་གྱི་གནས་སྟངས་ལྟ་བུ་བྱུང་གི་འདུག་ལ། སྤྱིར་ལྷ་ས་ཁུལ་ཡོངས་ནས་ཚོད་རྩིས་བྱས་ན་ཚིག་ཇ་ཁང་དྲུག་བརྒྱ་ལྷག་ཡོད་པའི་བཤད་སྲོལ་ཡོད་ཀྱང་དེང་སྐབས་མི་དམངས་སྤྱི་ཡི་དཔལ་འབྱོར་ཉམས་རྒུད་རྐྱེན་གྱིས་སྐུ་མགྲོན་ཡོང་མཁན་མེད་པར་ཟླ་བ་རེའི་ནང་ཚིག་ཇ་ཁང་དང་ཟ་ཁང་གསུམ་ནས་བཞི་བར་སྒོ་རྒྱག་དགོས་འཁེལ་གྱི་ཡོད་པ་མ་ཟད་མུ་མཐུད་ཚོང་ལས་གཉེར་མཁན་ཚོས་ཁང་གླ་དང་ལྟོ་རྒྱབ་ཡོང་རེ་ཙམ་ལས་ཁེ་ཕན་ལ་རེ་བ་བྱེད་ཀྱི་མེད་སྐོར་སོགས་འགྲེལ་བརྗོད་གནང་བྱུང་རྒྱ་ནག་གཞུང་ངོས་ནས་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་བོད་རང་སྐྱོང་ལྗོངས་ཀྱི་དཔལ་འབྱོར་བསྡོམས་འབོར་ཡོང་འབབ་བརྒྱ་ཆ་དགུ་འཕར་ཡོད་པ་དང་གྲོང་གསེབ་ཁག་ཏུ་མི་རེའི་ཡོང་འབབ་ཁྱོན་རྒྱ་སྒོར་ཁྲི་གཉིས་དང་གྲོང་སྡེ་ཁག་ཏུ་ཁྲི་ལྔ་བར་ཡིན་པས། ལོ་སྔོན་མ་དང་བསྡུར་ན་གྲོང་གསེབ་ཁག་ཏུ་དཔལ་འབྱོར་བརྒྱ་ཆ་དྲུག་ཚེག་ལྔ་དང་གྲོང་སྡེ་ཁག་ཏུ་བརྒྱ་ཆ་བཅུ་བར་འཕར་ཡོད་སྐོར་བརྗོད་འདུག་ན་ཡང་གོང་ཞུས་འབྲེལ་ཡོད་ནས་མུ་མཐུད་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོར་དམིགས་བསལ་ལས་མེད་དང་འཚོ་བ་དཀའ་ཁག་ཅན་གྱི་མི་མང་པོ་ཐོན་བཞིན་ཡོད་པ་དང་དམིགས་བསལ་དཔལ་འབྱོར་མཁོ་སྒྲུབ་བྱེད་མཁན་ཁྲོད་ནས་ཚོང་གཉེར་མཁན་དང་ལས་གླར་བརྟེན་པའི་མི་ཚོར་ཡོང་འབབ་མེད་པའི་དཀའ་ངལ་འོག་རང་ཁ་མི་གསོས་པའི་གནས་སྟངས་འོག་ཡོད་པའི་མི་མང་པོ་བྱུང་བཞིན་ཡོད་ཀྱང་གཞུང་ངོས་ནས་དཔལ་འབྱོར་ཉམས་རྒུད་བྱུང་བཞིན་པ་ཤེས་ཚོར་བྱུང་བཞིན་ཡོད་པ་ལས་ཚོང་ལས་རོགས་སྐྱོར་རིགས་དེ་སྔ་ནས་སྤྲོད་མྱོང་མེད་པ་དང་སོ་སོས་དཀའ་ལས་མ་བརྒྱབ་ན་མ་འོངས་པར་གཞུང་ངོས་ནས་རོགས་སྐྱོར་རིགས་ཡོང་རྒྱུར་རེ་བ་བྱེད་ཀྱི་མེད་སྐོར་འགྲེལ་བརྗོད་གནང་བྱུང། ཡང་འབྲེལ་ཡོད་གཞན་ཞིག་ནས་ང་རང་ལ་མཚོན་ན་སྔ་ལོའི་ལོ་དཀྱིལ་ཙམ་ནས་ལྷ་སར་མ་བསྡད་པར་རྒྱ་ནག་གི་གྲོང་ཁྱེར་ཁག་ཏུ་ལས་ཀ་འཚོལ་བར་ཕྱིན་ན་ཡང། རྒྱ་ནག་ནང་ལས་ཀ་ཡག་པོ་མི་རྙེད་པ་གང་ཞིག་ལ་གླ་ཆ་སོགས་ནས་ཉམས་ཆག་ཕྱིན་འདུག་ལ། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ལོ་འགོར་ཕྱིར་ལྷ་ས་ལ་ཡོང་ན་ཡང་ལྷ་ས་ནས་ལས་ཀ་མི་རྙེད་པ་གཅིག་མཚུངས་ཡིན་པ་དང། སྔ་ལོའི་འགོ་དཀྱིལ་དང་བསྡུར་ན་ལྷ་ས་ཁུལ་དུ་དཔལ་འབྱོར་ཉམས་རྒུད་ཀྱི་ཤུགས་རྐྱེན་དེ་ད་ལྟ་མི་དམངས་སྤྱིའི་འཚོ་བའི་ཁྲོད་ཐེབས་བཞིན་པ་ཞིག་ཆགས་ཡོད་པ་དང་རང་སྒེར་ངོས་ནས་ཚོང་ལས་ཤིག་གཉེར་དགོས་བསམ་ཡང་མི་དམངས་ཚང་མར་འཇིགས་སྣང་ལྟ་བུ་ཡོང་གི་ཡོད་པས་གདེང་ཚོད་གང་ཡང་མེད་པར་ལྷག་ཡོད་སྐོར་འགྲེལ་བརྗོད་གནང་བྱུང། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ལོ་འགོ་དང་བསྟུན་རྒྱ་ནག་གཞུང་གིས་ལྷ་ས་ཁུལ་དུ་སྲིད་གྲོས་དང་འཐུས་མི་ཚོགས་ཆེན་སྐབས་བཅུ་གཉིས་པ་ཟེར་བའི་སྟེང། འདི་ལོ་བོད་རང་སྐྱོང་ལྗོངས་ནང་རྒྱ་སྒོར་ཐེར་འབུམ་བརྒྱད་ཅུ་བཏང་སྟེ་རང་སྐྱོང་ལྗོངས་ཡོངས་ཀྱི་འཕེལ་རྒྱས་དང་ལྷག་པར་དུ་འཛུགས་སྐྲུན་དང་ལམ་ཁ་སོགས་ཡར་རྒྱས་གཏོང་རྒྱུ་ཡིན་སྐོར་བརྗོད་ཡོད་ན་ཡང། གཞུང་འབྲེལ་དཔལ་འབྱོར་འཆར་གཞི་ཟེར་བའི་སྔ་ལོའི་ལྷ་སའི་རྒྱལ་ནང་དཔལ་འབྱོར་འཕར་ཚད་བསྡོམས་འབོར་བརྒྱ་ཆ་དགུ་ཡིན་པ་དང་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་དཔལ་འབྱོར་འཕར་ཚད་འཆར་གཞི་བརྒྱ་ཆ་བརྒྱད་ལ་བཟུང་ཡོད་ཅེས་སྔ་ལོ་དང་བསྡུར་ན་བརྒྱ་ཆ་གཅིག་དམའ་རུ་ཕྱིན་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་ས་ཁུལ་གྱི་སློབ་གྲྭ་ཁག་ནང་བོད་ཡིག་སློབ་ཚན་འཁྲིད་རྒྱུ་ཇེ་ཉུང་དུ་གཏོང་བཞིན་ཡོད་པ། ལྷ་སར་གནས་བཞུགས་བོད་མི་ཞིག་གིས་འགྲེལ་བརྗོད་གནང་བའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་དུ་བསྐོ་བཞག་བྱས་པའི་རྗེས་རྒྱ་ཡིག་ལ་སྤྱི་སྤྱོད་སྐད་ཡིག་ཅེས་ཡོངས་གྲགས་ཀྱིས་བེད་སྤྱོད་བྱེད་དགོས་པའི་སྲིད་ཇུས་སྣ་ཚོགས་ཤིག་སྤེལ་བ་དེ་ཡིས་འདས་པའི་ལོ་ངོ་བཅུ་ཕྲག་གཅིག་ལྷག་རིང་བོད་ནང་དུ་བོད་ཀྱི་སྐད་ཡིག་སློབ་ཁྲིད་བྱེད་སའི་སློབ་གྲྭ་ཆེ་འབྲིང་ཆུང་གསུམ་ལ་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་ཅིང་བོད་ལྷ་སར་གནས་སྡོད་བོད་མི་ཞིག་གིས། ད་སྐབས་ལྷ་སར་རྟེན་གཞི་བྱས་པའི་ལྷ་ས་ལྷ་ཀླུ་སློབ་ཆུང་དང་ལྷ་སར་སློབ་འབྲིང་སློབ་གྲྭ་སོགས་ཀྱི་ནང་བོད་ཀྱི་སྐད་ཡིག་དང་འབྲེལ་བའི་སློབ་ཚན་དང་འཛིན་གྲྭ་མང་པོ་ཞིག་ཉུང་དུ་བཏང་ནས་རྒྱ་ཡིག་ཁོ་ན་སྦྱང་སའི་འཛིན་གྲྭ་མང་དུ་བཏང་དང་གཏོང་མུས་ཡིན་པ་དང་རྒྱ་ནག་ནས་ཆེད་དུ་རང་སྐྱོང་ལྗོངས་ཁུལ་དུ་རྒྱ་ཡིག་དགེ་རྒན་མངགས་གཏོང་བྱེད་ཀྱི་ཡོད་པ་ཧ་ཅང་གི་བློ་འཚབ་ངང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་བོད་མི་དེས་སེམས་འཚབ་ངང་འགྲེལ་བརྗོད་གནང་བ་ཙམ་མིན་པར། ཉེ་ལམ་རྒྱ་ནག་གཞུང་གིས་བསྐོང་ཚོགས་གནང་བའི་རང་སྐྱོང་ལྗོངས་མི་དམངས་འཐུས་ཚོགས་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་གཉིས་པ་དང་རང་སྐྱོང་ལྗོངས་སྲིད་གྲོས་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་གཉིས་པ་ཟེར་བའི་ཚོགས་འདུ་དེ་གཉིས་བརྒྱུད་ཉིས་སྟོང་ཉི་ཤུ་རྩ་བཞི་ལོར་རང་སྐྱོང་ལྗོངས་སྲིད་གཞུང་གིས་ལག་བསྟར་དགོས་པའི་ལས་དོན་སྙན་སྒྲོན་གནང་བའི་དོན་ཚན་དང་པོའི་ནང། བོད་རིགས་མང་ཚོགས་ཀྱིས་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་རྒྱ་ཡིག་བེད་སྤྱོད་བྱེད་པའི་འདུ་ཤེས་ཟབ་ཏུ་བཏང་སྟེ་ནུས་པ་ཟམ་མི་ཆད་པར་ཆེ་རུ་གཏོང་རྒྱུ་ཞེས་མངོན་གསལ་དོད་པོའི་སྒོ་ནས་འདི་ཚེས་དགུ་ཉིན་ཡོངས་ཁྱབ་གསལ་བསྒྲགས་སྤེལ་འདུག། དེ་སྔོན་རྒྱ་ནག་གི་སྲིད་འཛིན་ཅང་ཙེ་མིན་དང་ཧུའུ་ཅིན་ཐའོ་གཉིས་ཀྱིས་སྲིད་དབང་འཛིན་པའི་སྐབས་སུ། སྲིད་བྱུས་སྣ་ཚོགས་བརྒྱུད་མངོན་གསལ་དོད་པོ་མེད་པའི་སྒོ་ནས་བོད་ཀྱི་སྐད་ཡིག་ཉམས་དམས་གཏོང་ཐབས་བྱས་ཡོད། འོན་ཀྱང་ད་སྐབས་ཞི་ཅིན་ཕིན་གྱིས་ཡོངས་གྲགས་ཀྱི་སྒོ་ནས་བོད་ཀྱི་སྐད་ཡིག་དང་ནང་ཆོས་ནི་རྩ་མེད་བཟོ་རྒྱུ་ཡི་སྲིད་བྱུས་སྣ་ཚོགས་ཤིག་བཏིང་བཞིན་ཡོད་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཤིང། རྒྱ་ནག་གཞུང་གི་གཙོ་བོ་དམིགས་ས་ནི་བོད་མིའི་སྲོག་རྩ་ལྟ་བུ་བོད་ཀྱི་སྐད་ཡིག་དང་བོད་བརྒྱུད་ནང་བསྟན་ནི་རྩ་མེད་བཟོ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། ཁོ་ཚོ་གི་དེ་དམིགས་ཡུལ་དེ་ཕུགས་རྒྱང་རིང་པོ་དང་ལོ་ཉི་ཤུ་སུམ་ཅུའི་རྗེས་སུ་བོད་པའི་སྤྱི་ཚོགས་ནང་ལ། མི་གཅིག་ལོ་ཉི་ཤུ་སུམ་ཅུ་ཟིན་དེའང་མི་གཅིག་ཡིན་ན། ནམ་རྒྱུན་འཚོ་བ་སྐྱེལ་སྟངས་དང་ལས་ཀ་བྱེད་ཡག་དང་ག་རེ་སྤོད་ན་རྒྱ་ཡིག་རེད་མ་གཏོགས་དེ་མིན་ཐོར་བོད་ཆོས་མ་གཏོགས་ཁྱོད་མི་རིགས་ཞེན་ཁོག་ཡོད་པ་ཡིན་ན། ཁྱོད་བོད་ཡིག་ཤེས་གི་མེད། བོད་སྐད་རྒྱག་ཐུབ་གི་མེད། རྒྱ་ཡིག་རྐྱང་རྐྱང་ལ་འགྲོ་དགོས་ཡ་ཆུ་བ། དེ་ཙང་ཞེན་ཁོག་སྟོང་པ་ར་བོ་ཆགས་བསྡད་ཡོད་ར། འོ་ད་དེ་འདྲ་གི་དམིགས་ཡུལ་དེ་ཧ་ཅང་གསལ་པོ་ངང་ནས་བཟུང་བསྡད་ཡོད་རེད།
ཡང་གོང་ཞུས་བོད་ནས་གནས་ཚུལ་མཁོ་སྤྲོད་པ་ཁོང་གིས། ད་སྐབས་གཞུང་གི་ལས་ཀ་རག་པར་རྒྱ་ཡིག་དང་དམར་ཤོག་གི་ལོ་རྒྱུས་ནི་ཧ་ཅང་གི་དགོས་མཁོ་ཆེ་བའི་གནད་དོན་གཉིས་ཡིན་པས་ལྷ་ས་ཡོད་པའི་བོད་ཕྲུག་མང་པོ་ཞིག་སྔོན་འགྲོ་སློབ་གྲྭ་ནས་རྒྱ་ཡིག་ཁོ་ན་སྦྱང་འགོ་བཙུགས་ཡོད་པ་མ་ཟད་ཁྱིམ་ཚང་ཁག་ནང་བོད་སྐད་ལས་རྒྱ་སྐད་གཙོ་བཟུང་གིས་བེད་སྤྱོད་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་གསུང་གི་འདུག་ཡང་རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་ཉམས་དམས་སུ་གཏོང་བའི་མིག་མཐོང་ལག་ཟིན་ཀྱི་གནས་ཚུལ་གསར་ཤོས་ཤིག་ནི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ལོ་མཇུག་ཏུ་ཕྱི་རྒྱལ་བ་ཡུ་ཀྲུབ་བརྙན་བཟོ་མཁན་ཞིག་ལྷ་སར་ལྟ་སྐོར་ཕྱིན་ཏེ་བོད་པའི་མ་བུ་གཉིས་དང་ཕན་ཚུན་བཀའ་མོལ་གནང་སྐབས་བོད་ཕྲུག་དེ་ཡིས་རྒྱུན་དུ་བོད་སྐད་ལས་རྒྱ་སྐད་མང་བ་བེད་སྤྱོད་གཏོང་གི་ཡོད་པ་འགྲེལ་བརྗོད་གནང་སྟེ། ཨ་མས། ངའི་བུ་སྔོན་འགྲོ་སློབ་གྲྭ་སྐབས་སུ་ནས་དགེ་རྒན་རྒྱ་མི་ཡིན་པ་དང། ཁྱིམ་དང་སློབ་གྲྭ་ནང་དུ་རྒྱ་ཡིག་དང་རྒྱ་སྐད་ཁོ་ན་བེད་སྤྱོད་བྱེད་དགོས་པའི་མཛུབ་སྟོན་གནང་དགོས་ཀྱི་ཡོད་རེད་ཅེས་ཕྱི་རྒྱལ་གྱི་ཡུལ་སྐོར་བ་ཁོང་ལ་འགྲེལ་བརྗོད་བྱས་འདུག་ཡང་སྤེན་རྒྱལ་ཁབ་ཏུ་གནས་བཞུགས་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། རྒྱ་ནག་གཞུང་གིས་བོད་ཀྱི་སློབ་གྲྭ་མང་པོ་ཞིག་ནང་སྤྱི་སྤྱོད་སྐད་ཡིག་ཟེར་བ་དེ་བཙན་གྱིས་བེད་སྤྱོད་བྱེད་བཅུག་གི་ཡོད་པ་མ་ཟད་འདི་ནི་ད་སྐབས་སླབ་གྲྭ་ཁག་ནང་སླབ་གྲྭའི་སྐད་ཡིག་ཞེས་ལག་བསྟར་བྱེད་མུས་ཡིན་པ་འདི་ནི་ཧ་ཅང་གི་ཛ་དྲག་ཡིན་པ་གསུངས་ཤིང་ད་དུང་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་རྒྱུ་ཡིན་ཟེར་བའི་སྲིད་བྱུས་འདི་ནི་ནང་ཆོས་ཀྱི་ལྟ་གྲུབ་དང་ཡོངས་སུ་འགལ་བའི་དགོད་བྲོ་བའི་སྲིད་བྱུས་ཞིག་ཡིན་པ་འགྲེལ་བརྗོད་གནང་གི་འདུག། ཀྲུང་གོ་ཅན་དུ་བསྒྱུར་བ་ཡང་ན་ཀྲུང་གོ་ཅན་ཀྲུང་གོ་ཅན་ཟེར་ཡ་དེ་ཚོ་ཚང་མ་དོན་དངོས་སུ་རྒྱ་ནག་ཅན་ཟེར་ཡ་དེ་རེད། ད་རྒྱ་ནག་ཅན་ཟེར་དེ་ཕ་དེའི་གསུང་དེ་གང་ལ། ཚེའི་གསུང་དེ་གང་ལ་ཨ་ནེ་དམར་ཤོག་ཅན་ཟེར་ཡ་དེ་རེད། ད་བོད་ཀྱི་ནང་བསྟན་དམར་ཤོག་ཅན་དུ་བསྒྱུར་གྱི་ཡིན་ཟེར་ན་ད་དེའི་ཧང་སང་ཡག་གི་བསམ་བློ་གཏོང་དགོས་ཡ། བོད་ཀྱི་ནང་བསྟན་གྱི་ལྟ་བ་དང་ལངས་ཕྱོགས་དང་ལྟ་གྲུབ་དང་རྩ་བ་ནས་འགལ་འདུག་ཡ་ཅིག་རེད་བ། ད་ང་ཚོ་གི་ནང་ཆོས་དེ་བྱམས་བརྩེ་དང་སྙིང་རྗེ་དང། ད་དེའི་གི་སྐོར་ལ་འདུག་ཡ་གི་དེ་འདྲ་ཅིག་རེད། ད་རྒྱ་ནག་དམར་ཤོག་དེ་ཨ་ནེ་ཆོས་ཟེར་ཡ་དེ་ལ་ཁས་མི་ལེན་གི། ཆབ་སྲིད་ཀྱི་ཚོགས་པ་ཅིག་རེད། གཞན་ཡང་གོང་ཞུས་རྒྱ་ནག་གཞུང་གིས་ཉེ་ལམ་ལྷ་སར་བསྐོང་ཚོགས་གནང་བའི་ཚོགས་འདུ་དེ་ཉིད་བརྒྱུད་ཉིས་སྟོང་ཉི་ཤུ་རྩ་བཞི་ལོར་བོད་རང་སྐྱོང་ལྗོངས་སྲིད་གཞུང་གིས་བསྒྲུབ་དགོས་པའི་དོན་ཆེན་བཞི་ཞེས་ཡོངས་ཁྱབ་གསལ་བསྒྲགས་སྤེལ་བའི་ནང་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་འགྱུར་བར་སྐུལ་འདེད་ཤུགས་ཆེན་གཏོང་བ་དང་དགོན་སྡེ་དོ་དམ་གྱི་འགན་ནུས་སྒྲུབ་ཤུགས་ཆེ་རུ་གཏོང་ནས་ཆོས་ལུགས་ཀྱི་བྱེད་སྒོའི་སྤེལ་ཡུལ་ལ་དོ་དམ་བྱེད་ཤུགས་ཆེ་རུ་གཏོང་རྒྱུ་ཡིན་པ་བསྒྲགས་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་དེ་ལུགས་བོད་རང་སྐྱོང་ལྗོངས་ཅེས་འབོད་པའི་ནང་ཨ་སྒོར་ཐེར་འབུམ་བཅུ་གཅིག་དང་གྲངས་ཆུང་གསུམ་མ་གནས་ཀྱི་བེད་སྤྱོད་གཉིས་ལྡན་གྱི་རྨང་གཞིའི་འཛུགས་སྐྲུན་ཡར་རྒྱས་གཏོང་རྒྱུ་ཡིན་ལུགས་གསལ་བསྒྲགས་བྱས་པ་དེ་ནི་སེམས་འཚབ་བྱ་ཡུལ་ཞིག་ཏུ་གྱུར་འདུག་དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་རྟེན་གཞི་གནང་བའི Tibet Rights Collective ཞེས་པས་ཁ་སང་ཕྱི་ཚེས་དགུ་ཉིན་གནས་ཚུལ་སྤེལ་དོན་ལྟར་ན་གོང་ཞུས་བོད་རང་སྐྱོང་ལྗོངས་ནང་ད་ལོ་མ་རྩ་འཛུགས་འཇོག་བྱེད་འཆར་ཡོད་པ་དེ་ནི་སྔ་ལོ་དང་བརྩིས་ན་བོད་རང་སྐྱོང་ལྗོངས་ཀྱི་རྒྱལ་ཡོངས་ཐོན་སྐྱེད་ཁྱོན་འབོར་གྱི་བརྒྱ་ཆ་སུམ་ཆ་གཅིག་ལས་མང་བ་ཡིན་ཚུལ་དང་དེ་ནི་མངའ་ཁུལ་འདིའི་རྨང་གཞིའི་འཛུགས་སྐྲུན་ཡར་རྒྱས་གོང་འཕེལ་གཏོང་རྒྱུ་སྤྱི་དང་ལྷག་དོན་དུ་འགྲུལ་བཞུད་ཀྱི་ལས་གཞི་མེ་འཁོར་ལྕགས་ལམ་དང་ལམ་བུ་གནམ་ཐང་ཆུ་རགས་གསར་བཟོའི་ཆེད་དམིགས་ཡུལ་ཟིན་ཡོད་ཚུལ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་བ་དེ་ལུང་འདྲེན་གནང་འདུག། རྩ་བའི་རྒྱ་ནག་དམར་ཤོག་ཚོགས་པས་བོད་ནང་གི་དངོས་ཡོད་སྤྱི་ཚོགས་དང་དཔལ་འབྱོར་གནས་སྟངས་ཁག་མི་མངོན་པ་བཟོས་ནས་དཔལ་འབྱོར་ཡར་རྒྱས་ཕུན་སུམ་ཚོགས་པ་བཏང་ཚུལ་གྱི་རེའུ་མིག་བཏོན་ནས་མི་གཞན་རྣམས་ལམ་ནོར་དུ་འཁྲིད་ཐབས་བྱས་དང་བྱེད་མུས་ཡིན་པ་རེད། བོད་རང་སྐྱོང་ལྗོངས་ཟེར་བའི་མི་དམངས་སྲིད་གཞུང་གི་གཙོ་འཛིན་ཡན་ཅིན་ཧའེ་ཡིས། འདི་ཟླའི་ཚེས་བདུན་ཉིན་བོད་རང་སྐྱོང་ལྗོངས་མི་དམངས་འཐུས་མི་ཚོགས་ཆེན་ཐེངས་བཅུ་གཉིས་པའི་ཚོགས་འདུའི་ལས་རིམ་གཉིས་པའི་ལས་དོན་སྙན་སེང་བྱེད་སྐབས་གོང་ཞུས་གསལ་བསྒྲགས་དེ་བྱས་པ་དང་མ་དངུལ་དེ་དག་གིས་ད་དུང་མངའ་ཁུལ་འདིའི་ནུས་ཤུགས་གཙང་བཟོའི་ལས་གཞི་ཁག་ཡར་རྒྱས་གོང་འཕེལ་གཏོང་རྒྱུར་རྒྱབ་སྐྱོར་བྱ་རྒྱུ་ཡིན་ལུགས་ཀྱང་བཤད་འདུག་བོད་གནས་བསྐྱར་ཞིབ་བམ Tibetan Review། ཡིས་དེ་ནི་གཙོ་བོ་དེང་སྐབས་རྒྱ་དཀར་ནག་གཉིས་བར་ས་མཚམས་ཐད་རྩོད་རྙོག་ཇེ་ཆེར་འགྲོ་བཞིན་པའི་ཛ་དྲག་གི་གནས་སྟངས་ཡོད་པའི་སྐབས་འདིར་རྒྱ་ནག་གཞུང་གིས་བོད་ནང་རྨང་གཞིའི་འཛུགས་སྐྲུན་ཡར་རྒྱས་ཀྱི་ལས་གཞི་འབུད་འདེད་གཏོང་བཞིན་པ་དེ་ནི་བེད་སྤྱོད་གཉིས་ཡོད་པ་བཟོ་རྒྱུའི་ཆེད་དུ་ཡིན་ཞིང་བདེ་སྲུང་གི་འཐབ་ཇུས་དང་ས་གནས་མི་མང་གི་རྒྱབ་སྐྱོར་ཐོབ་ཕྱིར་ཡིན་སྐོར་འགྲེལ་བརྗོད་གནང་འདུག་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་ནང་གི་རྨང་གཞིའི་འཛུགས་སྐྲུན་གྱི་ལས་གཞི་ཁག་མགྱོགས་ཚད་མྱུར་པོའི་སྒོ་ནས་ཡར་རྒྱས་གཏོང་བཞིན་པ་དེ་ནི་དམག་དོན་དང་སྤྱི་དམངས་གཉིས་ཀའི་ཐོག་བེད་སྤྱོད་གཏོང་སྲིད་པར་སེམས་འཚབ་ཆེན་པོ་སྐྱེ་གཞི་ཞིག་ཡིན་ཞིང་གལ་ཏེ་ས་མཚམས་ཁུལ་ལ་དམག་འཁྲུག་རིགས་བྱུང་ཚེ་འཐབ་ཇུས་ཐད་གནད་འགག་ཆེ་བའི་ས་གནས་ཁག་ལ་རང་གི་དམག་མི་མགྱོགས་ཚད་མྱུར་པོའི་ཐོག་ནས་གཏོང་རྒྱུ་དང་དུས་མཚུངས་བོད་དེ་བཞིན་རིག་གཞུང་སོགས་གང་ཅིའི་ཐད་ནས་རྒྱ་ནག་ནང་མཉམ་བསྲེས་དབྱེར་མེད་བཟོ་རྒྱུའི་འཐབ་ཇུས་ཀྱི་དམིགས་ཡུལ་ཁག་སྒྲུབ་པའི་རེ་བ་བྱེད་ཀྱི་ཡོད་སྐོར་ཡང་བཀོད་གནང་འདུག། ཡང། ཐའེ་ཝན་མི་མང་གིས་འདི་ཟླའི་ཚེས་བཅོ་གསུམ་སྟེ་རེས་གཟའ་སྤེན་པའི་ཉིན་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འཐུས་མི་རྣམས་འོས་བསྡུ་གནང་གཏན་འཁེལ་ཡོད་པ་དང། རྒྱ་ནག་གཞུང་གིས་ཐའེ་ཝན་གྱི་འོས་བསྡུ་དེ་ནི་དམག་དང་ཞི་བདེ་གཉིས་དབར་གྱི་གདམ་ག་ཡིན་ཚུལ་འགྲེལ་བརྗོད་བྱས་ནས་ཡུལ་དེའི་ཐོག་གནོན་ཤུགས་སྤྲོད་ཐབས་བྱེད་ཀྱི་ཡོད་པའི་གནས་ཚུལ་འདུག་ཐའེ་ཝན་གྱི་བདེ་སྲུང་དཔོན་རིགས་ཤིག་གིས། ཐའེ་ཝན་གྱི་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པའི་ལས་ཐོག་སྲིད་འཛིན་གཞོན་པ་ལའེ་ཆིང་ཏེ་ཐེ་བའི་སྲིད་འཛིན་འོས་མི་གསུམ་ཡོད་པའི་ཁོངས་ནས་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་སུ་ལ་ཐོབ་ན་ཡང་རྒྱ་ནག་གཞུང་གིས་ཐའེ་ཝན་ཐོག་དམག་དོན་དང་དཔལ་འབྱོར་ཐོག་ནས་གནོན་ཤུགས་མུ་མཐུད་ནས་སྤྲོད་རྒྱུ་མ་ཟད། ཐ་ན་གནོན་ཤུགས་མང་བ་སྤྲོད་སྲིད་པའི་ཚོད་དཔག་གནང་འདུག་རྒྱ་ནག་གཞུང་གིས་རང་སྲིད་རང་གིས་སྐྱོང་བཞིན་པ་དང། མང་གཙོའི་ལམ་ལུགས་ལྡན་པའི་ཐའེ་ཝན་ཐོག་བདག་དབང་ཡོད་ཚུལ་ཤོད་ཀྱི་ཡོད་པ་མ་ཟད། ཐའེ་ཝན་ནི་འཛམ་གླིང་ནང་ནས Chips ཞེས་པ་སྣུམ་འཁོར་གཙོས་པའི་དེང་དུས་ཀྱི་འཕྲུལ་ཆས་ཁག་ལ་མཁོ་བའི་ཡོ་བྱད་བཟོ་མཁན་ཆེ་ཤོས་དེ་ཡིན་པའི་ཆ་ནས་གལ་གནད་ཆེན་པོ་ཞིག་ཆགས་ཡོད་པ་རེད། ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པ་དང་གོང་མིན་ཏང་སྲིད་དོན་ཚོགས་པ་གཉིས་ཀས་ཐའེ་ཝན་གྱི་བདག་དབང་སྲུང་སྐྱོབ་བྱ་རྒྱུ་ཡིན་ལུགས་གཅིག་མཚུངས་ཀྱི་དྲིལ་བསྒྲགས་གནང་བཞིན་པ་དང་དུས་མཚུངས་རྒྱ་ནག་དང་འབྲེལ་ལམ་གནང་ཕྱོགས་ལ་དགོངས་ཚུལ་མི་འདྲ་བ་སྟོན་གྱི་ཡོད་འདུག་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཆིང་ཏེ་མཆོག་གིས་རྒྱ་ནག་གཞུང་ནས་ཐའེ་ཝན་ལ་སྡིགས་ར་གཏོང་བཞིན་པ་དེ་དག་ལ་ཞེད་སྣང་སྐྱེས་ནས་རང་གི་བསམ་ཚུལ་བརྗེ་པོ་རྒྱབ་རྒྱུ་མེད་སྐོར་མི་མང་ལ་འབོད་སྐུལ་གནང་བ་དང་དུས་མཚུངས་རྒྱ་ནག་དང་གྲོས་མོལ་གནང་རྒྱུ་ཡིན་རུང་ཐའེ་ཝན་གྱི་ད་ཡོད་ཀྱི་གནས་སྟངས་ལ་འགྱུར་བ་གཏོང་རྒྱུ་མིན་པའི་ཁས་ལེན་གནང་འདུག། ཁོང་གིས་ཁ་སང་རེས་གཟའ་མིག་དམར་ཉིན་ཐའེ་ཝན་ནི་རང་དབང་མང་གཙོའི་ལམ་ལུགས་དང་དབང་ཆ་གཅིག་སྡུད་རིང་ལུགས་གཉིས་དབར་གྱི་གདོང་ཐུག་གི་ས་མཚམས་མདུན་ལ་ལངས་ནས་བསྡད་ཡོད་ལུགས་ཀྱི་གཏམ་བཤད་གནང་འདུག་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པས་རྒྱ་ནག་གཞུང་གིས་གནས་ཚུལ་རྫུན་མ་སྤེལ་བ་དང་དཔལ་འབྱོར་དང་དམག་དོན་ཐོག་ནས་གནོན་ཤུགས་སྤྲད་དེ། ཐའེ་ཝན་གྱི་འོས་བསྡུའི་ནང་ཐེ་ཇུས་བྱ་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་སྐོར་དང་རྒྱ་གཞུང་གི་ཐབས་ཇུས་སྐྱུག་བྲོ་བོ་བཙོག་པ་ཡིན་སྐོར་དང་ཐབས་ཇུས་དེ་དག་བེད་སྤྱོད་བཏང་སྟེ་སྡིགས་ར་བསྐུལ་ནས་འོས་ཐོབ་ཐབས་བྱེད་ཀྱི་ཡོད་སྐོར་ནག་ཉེས་བཙུགས་འདུག་ཐའེ་ཝན་གྱི་ཕྱོགས་འགལ་ཚོགས་པ་ཆེ་ཤོས་གུང་མིང་ཏང་སྲིད་དོན་ཚོགས་པས་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པས་ཐའེ་ཝན་རང་བཙན་ཕྱོགས་སུ་བསྐྱོད་རྒྱུའི་ལངས་ཕྱོགས་འཛིན་པ་དེ་ནི་ཁ་བྲལ་བ་ཡིན་ལུགས་འགྲེལ་བརྗོད་བྱས་ནས་སྐྱོན་བརྗོད་བྱས་པ་མ་ཟད། གལ་ཏེ་གུང་མིང་ཏང་སྲིད་དོན་ཚོགས་པར་འོས་བསྡུའི་ནང་རྒྱལ་ཁ་ཐོབ་ཚེ་རྒྱ་ནག་དང་གྲོས་མོལ་དོན་གཉེར་བྱ་རྒྱུ་དང། ཐའེ་ཝན་གྱི་བདེ་སྲུང་ཡར་རྒྱས་གོང་འཕེལ་གཏོང་རྒྱུ་ཡིན་ལུགས་བརྗོད་ཡོད་པ་སོགས་ཀྱི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཉེ་ཆར་བཞུགས་སྒར་རྡ་རམ་ས་ལར་སྐོང་འཚོགས་གནང་བའི་སམ་བྷོ་ཊ་བོད་སློབ་ཚོགས་པའི་ཁྱབ་ཁོངས་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་རྣམ་པའི་ལྷན་ཚོགས་སར་བཙན་བྱོལ་བོད་མིའི་སློབ་གྲྭ་ཁག་ནང་སློབ་ཕྲུག་གསར་དུ་འཛུལ་ཞུགས་ཀྱི་གྲངས་འབོར་ལོ་རེ་ནས་ལོ་རེ་ཉུང་དུ་འགྲོ་བཞིན་པ་དེ་ཛ་དྲག་གི་དཀའ་ཉེན་ཞིག་ལ་ངོས་འཛིན་བྱུང་བའི་ཐོག་ནས་གཞི་རིམ་སློབ་གྲྭ་ཁག་ཅིག་ཟླ་སྒྲིལ་བཏང་གནང་བ་སོགས་དུས་ཀྱི་དགོས་མཁོ་དང་འཚམས་པའི་ཤེས་ཡོན་སྲིད་བྱུས་ལག་བསྟར་གནང་རྒྱུའི་བཀའ་བསྡུར་བྱུང་ཡོད་ལུགས་སམ་བྷོ་ཊ་བོད་སློབ་ཚོགས་པའི་ངེས་སྟོན་པ། ཚེ་རིང་དོན་གྲུབ་ལགས་ཀྱིས་གསུངས་པའི་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཉེ་ཆར་བཞུགས་སྒར་རྡ་རམ་ས་ལར་སམ་བྷོ་ཊ་བོད་སློབ་ཚོགས་པའི་ཁྱབ་ཁོངས་ཀྱི་སློབ་གྲྭ་ཁག་གི་འགན་འཛིན་རྣམ་པའི་ལྷན་ཚོགས་ཐེངས་བཅུ་དྲུག་པ་དེ་གནང་ཡོད་པ་དང། ལྷན་ཚོགས་དེའི་ཐོག་བཙན་བྱོལ་བོད་མིའི་ཤེས་ཡོན་གྱི་གནས་བབ་ལ་འཕྲད་བཞིན་པའི་དཀའ་ངལ་དང། ཡང་ད་ལྟ་ཡོད་བཞིན་པའི་སློབ་གྲྭ་ཁག་མཁོ་བསྡུ་གནང་བ་དང་ཆབས་ཅིག་སློབ་གྲྭའི་སློབ་ཕྲུག་རྣམས་ལ

སློབ་གྲྭ་ཁག་གི་ནང་གནས་ཚུལ་ཛ་དྲག་ཤོས་དེ་ག་འདྲ་ཅིག་ལ་ཡང་ངོས་འཛིན་གནང་ཡོད་ན། སྐབས་སུ་བབས་པའི་བསླབ་གྲྭ་ལ་ད་ཅིག་ཛ་དྲག་ཆེ་ཤོས་འདྲ་བོ་འདི་ག་རེ་ཡིན་ས་འདུག་བཀའ་འདྲི་གནང་བ་རེད། དེ་ལ་ངས་དམིགས་བསལ་ཞུ་ཡ་དེ་རྩ་བའི་གི་ཆ་ནས་ང་རང་ཕྱི་ནང་ཡོངས་ལ་ཡོད་པའི་བོད་མི་རིགས་ཀྱི་དཀའ་ངལ་ཆེ་ཤོས་དེ་ཕལ་ཆེར་ང་རང་ངོས་ནས་འདུག་སེ་བལྟས་པ་ན་ད་ལྟ་ང་རང་ཚོའི་བོད་མི་རིགས་ཀྱི་སྐད་དང་ཡི་གེ་དེ་ག་ནང་བཞིན་གཅིག་རིག་གཞུང་རེད་རིག་གནས་རེད་འདི་ཨ་ནེ་གཅིག་མི་ཉམས་རྒྱུན་འཛིན་གནང་ཕྱོགས་ཐོག་ལ་ད་ཏན་ཏན་གྱི་ང་ཚོ་ཚང་མ་ལ་འདུག་སེ་རྐྱེན་མང་པོ་གཅིག་གི་རྐྱེན་པས་ཨ་ནེ་དཀའ་ངལ་འཕྲད་བསྡད་ཡོད་རེད་འདི་ང་ཚོ་གཅིག་མཚུངས་ཀྱི་དཀའ་ངལ་ཛ་དྲག་ཆེ་ཤོས་དེ་འདི་ཕལ་ཆེར་ཆགས་བསྡད་ཤག་སྐབས་སུ་བབས་པའི་ང་ཚོ་བསླབ་གྲྭའི་ནང་ལ་ད་གཅིག་དཀའ་ངལ་ཆེ་ཤོས་འདྲ་བོ་དེ་ཨ་ནེ་སློབ་གྲྭའི་ནང་ལ་སློབ་མའི་གི་གྲངས་ཉུང་དྲགས་པའི་དཀའ་ངལ་དེ་ཏན་ཏན་གྱི་སློབ་གྲྭའི་སྡེ་ཚན་ཁག་ཆ་ཚང་ནང་ལ་ད་དཀའ་ངལ་དེ་ཆེ་ཤོས་འདྲ་བོ་ཅིག་ཆགས་བསྡད་ཡོད། ལོ་རེ་ལོ་རེ་ཨ་ནི་སོ་སོའི་གི་བོད་རིགས་སློབ་འཇུག་བྱེད་མཁན་ཨ་ནི་ཉུང་དུ་ཉུང་དུ་འགྲོ་གི་ཡོད་པ་སོང་ཙང་དེ་ཨ་ནི་ཅིག་ཛ་དྲག་ཤོས་འདྲ་བོ་ཅིག་དང་དཀའ་ངལ་ཆེ་ཤོས་འདྲ་བོ་ཅིག་ཕལ་ཆེར་འདི་འདྲ་བོ་ཅིག་ངས་མཐོང་གི་འདུག། ད་ལྟ་ཚེ་རིང་དོན་གྲུབ་ལགས་ཀྱིས་གསུང་ཡ་ལ་བསླབ་གྲྭ་ཁག་གི་ནང་ལ་ཡང་གནས་ཚུལ་ཛ་དྲག་ཤོས་དེ་ཨ་ནི་སློབ་ཕྲུག་གི་གྲངས་འབོར་ཉུང་དུ་འགྲོ་གི་ཡོད་པ་བཅས་ལ་ངོས་འཛིན་གནང་གི་ཡོད་དུས་ལྷན་ཚོགས་ཀྱི་མཇུག་བསྡོམས་ཉིན་མཐའ་མ་དེ་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཆེད་ཕེབས་ལམ་སྟོན་གནང་བའི་སྐབས་ལ་ཡང་ཨ་ནི་ད་ལྟའི་སྐབས་དེ་སློབ་གྲྭ་ཁག་ཟླ་སྒྲིལ་བཏང་གནང་ཡག་གི་ལམ་ཁ་དེའི་ཐོག་ལ་ཡང་མ་ཕེབས་རང་ཕེབས་ཡིན་པ་ཅིག་མ་གཏོགས། ཨ་ནི་ཐབས་ལམ་གཞན་དག་མེད་པའི་སྐོར་ལ་ཡང་དུ་ཟེར་གསུང་བཤད་གནང་འདུག་གསུང་བཤད་ཀྱི་ནང་དོན་ལ་བལྟས་པ་ཡིན་ན་ད་ད་ལྟ་སམ་བྷོ་ཊ་བོད་སློབ་འཛིན་ཚོགས་ཀྱིས་རྒྱ་གར་ནང་ལ་ཡོད་པའི་སློབ་གྲྭ་ཆེ་ཆུང་མང་པོ་ཅིག་ཡོད་རེད་དེ་ག་དེ་ཟླ་སྒྲིལ་བཏང་གནང་ཡག་གི་ལས་དོན་དབུ་འཛུགས་གནང་ཡོད་པ་ཡིན་ནའང་ད་ལྟ་བར་དུ་གཏན་འཇགས་སློབ་གྲྭ་མང་པོ་རྒྱ་གར་གྱི་རི་ཁུལ་གྲོང་ཁྱེར་གྱི་ནང་ལ་ཡོད་རེད་རྒྱ་གར་ལྷོ་ཕྱོགས་ལ་ཡོད་རེད་བོད་པའི་གཞིས་ཆགས་གོ། དེ་ཚོ་ཟླ་སྒྲིལ་ག་འདྲ་སེ་བཏང་གནང་གི་ཡོད་ན་ཟླ་སྒྲིལ་བཏང་གནང་བའི་བསླབ་གྲྭའི་འཛིན་སྐྱོང་གནང་ཕྱོགས་དེ་ཚོའི་ཐོག་ལ་ཡང་འཆར་གཞི་ག་རེ་བསྒྲིགས་གནང་ཡོད་ན། ད་ཕྱི་ཚེས་བརྒྱད་ཉིན་ག་དེ་ལ་ང་ཚོ་སམ་བྷོ་ཊ་ཁྱབ་ཁོངས་ཀྱི་སློབ་ཁག་ཁག་གི་འགན་འཛིན་རྣམ་པའི་ལོ་འཁོར་ཚོགས་འདུ་མཇུག་སྡོམ་ཞུས་པ་རེད་དེའི་སྐབས་ལ་སྐུ་མགྲོན་གཙོ་བོ་སྐུ་ངོ་སྲིད་སྐྱོང་གདན་འདྲེན་ཞུས་བྱས་ནས་ད་ག་ནང་བཞིན་ཅིག་བསླབ་གྲྭ་ཟླ་སྒྲིལ་དང་ཁུ་བསྡུ་སྒོ་རྒྱག་ཡ་གི་གནས་སྟངས་ཐོག་ལ་སྐུ་ངོ་གིས་བཀའ་གནང་བ་གཞིར་བཟུང་རེད།

འཛིན་གྲྭ་བརྒྱད་པ་ཡོད་པ་དེ་གའི་ཁ་ཤས་ཅིག་ང་ཚོ་མར་འཛིན་གྲྭ་ལྔ་པ་བར་དུ་མར་བཅག་དགོས་ཡ་གནས་སྟངས་དེ་ཆགས་ཡོད་རེད་ད་ལྟ་ཨ་ནི་ཉེ་ཆར་དཔེ་མཚོན་གཅིག་ཞུས་པ་ཡིན་ན་ཨ་ནེ་སོ་ན་ད་སམ་བྷོ་ཊ་སློབ་གྲྭ་དེ་དེ་སྔ་འཛིན་གྲྭ་བཅུ་པ་བར་དུ་ཡོད་རེད་འབྲིང་རིམ་ཞིག་རེད་དེ་ནས་བོད་པའི་ཕྲུ་གུ་ཉུང་བ་ལ་སོང་ཙང་སློབ་གྲྭ་དེ་ད་ད་ལྟའི་ཆ་ནས་ང་ཚོ། འཛིན་གྲྭ་ལྔ་པ་བར་དུ་མར་བཅག་ཡོད་རེད་གཞི་རིམ་འོག་མ་འདྲ་བོ་ཞིག་བསླབ་གྲྭ་བཟོས་ཡོད་རེད་ཨ་ནི་ད་ཅིག་ག་ད་ལྟ་སློབ་དུས་གསར་པ་ནས་ད་གཞི་རིམ་འོག་མའི་གི་བསླབ་གྲྭ་གི་ངོ་བོ་ཐོག་ནས་འདུག་ཟེར་འདུག་རེད་དེ་ཞུ་བ་ཡིན་ཨ་ནི་རྩ་བའི་གི་གོང་དུ་ཞུས་པ་གཞིར་བཟུང་རེད་ད་ཅིག་བསླབ་གྲྭ་ཁུ་བསྡུ་བཏང་དགོས་ཡོད་ན་རེད་སྒོ་བརྒྱབ་དགོས་ཡོད་ན་རེད་ད་ད་བསླབ་གྲྭ་འཛིན་གྲྭ་མར་བཅག་དགོས་ཡོད་ན་རེད་ད་ང་ཚོ་གི་ཆ་རྐྱེན་གཙོ་བོ་དེ་ཨ་ནི་ཕྲུ་གུ་གི་གྲངས་འབོར་རེད་ཤག། དེ་ཡང་བོད་པའི་ཕྲུ་གུ་གྲངས་འབོར་དེ་ཞེ་དྲག་མེད་དུས་སྒང་ལ་ཨ་ནི་ཡང་ང་ཚོ་དེ་མེད་པ་ཡིན་ན་ཨ་ནི་ཡང་ང་ཚོ་མར་བཅག་དགོས་ཡ་གནས་སྟངས་བེད་སྤྱད་འདུག་སེ་ཆགས་བསྡད་ཀྱི་འདུག་ཅིག་ག་ཕྲུ་གུ་གྲངས་འབོར་ཞེ་དྲག་མེད་པའི་སྒང་ལ་ང་ཚོ་ཅིག་བསླབ་གྲྭ་དེ་སྐྱོང་བསྡད་པ་ཡིན་ན་ཁོ་ཨ་ནི་འཛིན་སྐྱོང་གི་འགྲོ་སོང་རེད་ད་ག་ནང་བཞིན་འགྲོ་སོང་གཞན་རེད་མང་པོ་ཅིག་ལ་ང་ང་ཚོ་ལྷོ་ཕོ་ཤོར་འགྲོ་གི་ཡོད་པ་སོང་ཙང་ཨ་ནི་སྒོ་མ་རྒྱབ་རང་རྒྱབ་འདྲ་བོ་ཅིག་དང་ཨ་ནི་འཛིན་གྲྭ་མར་མ་བཅག་རང་བཅག་འདྲ་བོ་ཅིག་འདུག་སེ་ད་གནས་སྟངས་དེ་ཆགས་འགྲོ་གི་འདུག་ཟེར་ཞུ་བ་ཡིན། ད་ཕྱི་མིག་ཅིག་གཟིགས་པ་ཡིན་ན་འདས་པའི་ལོ་ངོ་དྲུག་ཅུ་གྱི་ནང་ལ་བཙན་བྱོལ་བོད་པའི་བསླབ་གྲྭ་ཁག་ནས་ཐོན་པའི་སློབ་ཕྲུག་དེ་ཚོ་སོ་སོ་སྒེར་གཅིག་པོ་མ་ཡིན་པའི་སྤྱི་དང་སྒེར་གཉིས་ཀ་ལ་ཕན་ཐོགས་དང་ཞབས་ཞུ་གནང་ཐུབ་ངེས་ཀྱི་མིའི་དཔུང་ཁག་ཅིག་བསླབ་གྲྭ་དེ་ཚོ་ནས་ཐོན་གནང་ཡོད་རེད་ད། ད་ཆ་སློབ་ཕྲུག་གི་གྲངས་འབོར་ཉུང་དུ་འགྲོ་གི་ཡོད་པ་དང་ཨ་ནེ་བསླབ་གྲྭ་མང་པོ་ཆེ་ཚོས་ཟླ་སྒྲིལ་བཏང་གནང་ཡག་གི་ཤེས་རིག་ལྷན་ཁང་གི་འཆར་གཞི་གླེང་གནང་གི་ཡོད་པ་ཡིན་ན་སྐབས་དང་དུས་ཀྱི་གནས་སྟངས་ཀྱི་འགྱུར་བ་ལ་གཟིགས་བྱས་ཨ་ནི་ད་ལྟ་ཟླ་སྒྲིལ་བཏང་གནང་བའི་སློབ་གྲྭ་ཁ་ཤས་ཅིག་སྤུས་དག་པོ་བཟོ་གནང་ཡག་དང་དེའི་ནང་ལ་ཡང་སློབ་ཁྲིད་ཀྱི་ཐབས་ལམ་དེ་ཚོ་ལེགས་བཅོས་གནང་ནས་ཨ་ནི་ད་ནས་བཟུང་སློབ་གྲྭ་དེ་ཚོ་ནས་ཐོན་པའི་སློབ་ཕྲུག་དེ་ཚོ་འདབ་གཤོག་གཉིས་ལྡན་ཅིག་བོད་པའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་གནང་ཐུབ་མཁན་གྱི་སློབ་ཕྲུག་ཁག་ཅིག་མུ་མཐུད་ཨ་ནེ་བསླབ་གྲྭ་དེ་ཚོ་ནས་གྲངས་འབོར་གྱི་ཐོག་ནས་མིན་པ་ཡིན་ནའང་སྤུས་ཚད་ཀྱི་ཐོག་ནས་ཡག་པོ་དེ་འདྲ་ཐོན་ཐུབ་ཡས་ཀྱི་ཆ་རྐྱེན་བསྐྲུན་གནང་ཡས་ཀྱི་དགོངས་འཆར་ཤེས་རིག་ལྷན་ཁང་ནས་ག་རེ་ཡོད་ན། ལགས་འོང་སྒྲོལ་མ་ལགས་ད་ག་རང་རེད། ཨ་ནེ་རྩ་བའི་གེ་ད་ལྟ་ང་ཚོའི་སློབ་གྲྭ་གོ་བསྡུར་དང་ཟླ་སྒྲིལ་གཏང་དགོས་དེ་ཨ་ནེ་ལྷག་སྡོད་སླབ་གྲྭ་ཁག་ནང་ལ་ཡོད་པའི་ཨ་ནེ་གཅིག་སློབ་མ་ཚོ་རེད་ད་ག་ནང་བཞིན་སླབ་གྲྭ་ཁག་དེ་གེ་ལ་ཨ་ནེ་གཅིག་མཐུན་རྐྱེན་སྦྱོར་སྤྲོད་གནང་ཡག་རེད་ད་ག་ནང་བཞིན་གཅིག་སློབ་མ་ཚོ་གེ་ཨ་ནེ་ཤེས་ཡོན་ཐོག་རེད་ཨ་ནེ་བཟང་སྤྱོད་རེད་གང་ས་ཅི་ཐད་ནས་ཨ་ནེ་གཅིག་གེ་གསོ་སྐྱོང་སྤུས་ཚད་ལྡན་པ་གཅིག་དང་ཚད་དང་ལྡན་པ་གཅིག་གནང་ཐུབ་པའི་གེ་ཨ་ནེ་མིག་རྒྱང་དེ་གཅིག་བོད་མི་སྒྲིག་འཛུགས་ལ་ཡོད་རེད་ད་ག་ནང་བཞིན་དཔེར་ན་ཤེས་རིག་ལས་ཁུངས་གེ་ད་ག་རང་ཡོད་རེད་ཨ་ནེ་སམ་བྷོ་ཊ་ནས་ཀྱང་ཨ་ནེ་ད་ག་རང་དམིགས་ཡུལ། བཅངས་བྱས་ནས་དེ་ཏན་ཏན་ཡོང་གི་རེད་བསམ་པའི་ཨ་ནེ་ངས་རེ་བ་ཤུགས་ཆེན་པོ་ཞུ་གི་ཡོད་ལགས་འོང། སྤྱིར་བཏང་བྱས་ན་སློབ་གསོའི་བྱ་གཞག་གི་ནང་ལ་སློབ་ཕྲུག་ཁོ་ན་མ་ཡིན་པར་སློབ་དགེ་ཡང་ཚད་དང་ལྡན་པ་དགོས་ཡ་དེ་ནི་གྲུབ་ཆ་གལ་ཆེན་པོ་གཅིག་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་ནང་ལ་ཡང་སློབ་ཕྲུག་གི་གྲངས་འབོར་ཉུང་དུ་འགྲོ་བ་དང་ཆབས་ཅིག་ཨ་ནེ་སློབ་དགེ་མཚན་ལྡན་མཁོ་སྒྲུབ་གནང་ཡ་ལ་ཡང་སྐུ་ངལ་གཅིག་མཚུངས་འཕྲད་ཀྱི་ཡོད་ན། ཐེངས་འདིའི་སམ་བྷོ་ཊ་བོད་སློབ་འཛིན་ཚོགས་ཀྱི་ཁྱབ་ཁོངས་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ལྷན་ཚོགས་དེའི་ཐོག་ལ་གྲོས་ཆོད་དོན་ཚན་དྲུག་ཅིག་བཞག་གནང་འདུག་གྲོས་ཆོད་དོན་ཚན་དྲུག་ནང་ནས་ནི་གནད་འགག་ཆེ་ཤོས་དེ་གནད་དོན་གང་འདྲ་ཅིག་ལ་ཡང་ཆ་འཇོག་གནང་ཡོད་ན། གྲོས་གཞི་གསུམ་པ་དེ་ནི་དཔེར་ན་འགྲོ་གི་བྱས་ན་སམ་བྷོ་ཊ་སློབ་གྲྭ་དེར་ཆ་བཞག་ན་དེ་སྔ་ཐད་འཛིན་སློབ་གྲྭ་ཁག་བདུན་ཙམ་ཅིག་ཡོད་རེད། ཨ་ནི་དེ་མིན་པའི་བོད་སློབ་འཛིན་ཚོགས་ཀྱི་སློབ་གྲྭ་རྩིས་ལེན་བྱས་ནས་སློབ་གྲྭ་ཁག་མང་པོ་ཞིག་ཡོད་རེད་དེ་ཆ་ཚང་བསྡོམས་བྱས་ནས་ད་ང་ཚོའི་སམ་བྷོ་ཊ་ཨ་ནི་སྤྱི་ཁྱབ་ཡིག་ཚང་འོག་ལ་ཨ་ནི་སློབ་གྲྭ་ཁག་མང་པོ་ཞིག་ཡོད་དུས་སྒང་ལ་ཡ་སློབ་གྲྭ་ཁག་དེ་གའི་ནང་ལ་ད་ཡིག་རྒྱུགས་གཏོང་ཕྱོགས་དང་ཨ་ནི་བརྒྱ་ཆ་བགོ་འགྲེམས་རེད་ད་ག་ནང་བཞིན་གཅིག་གི་ང་ཚོའི་དབྱིན་ཇི་སྐད་ལ་མཚོན་ན Progress Card ལབ་དུས་ཡིག་རྒྱུགས་ཨང་ཤོག་དེ་གའི་ཐོག་ལ་ཨ་ནི་གཅིག་ང་ཚོ་ཏོག་ཙ་ཅིག་སློབ་གྲྭ་ཁག་ཁ་ཤས་ཅིག་ལ་མཐུན་མ་མཐུན་འདྲ་བོ་ཞིག་ཡོང་གི་འདུག།

ཆགས་བསྡད་ཡོད་རེད། དགེ་རྒན་ཚད་དང་ལྡན་པ་བསྐོ་གཞག་ཐུབ་དགོས་ཡ་གཅིག་དང་ཨ་ནི་དེའི་ནང་བཞིན་ཨ་ནི་གསོ་སྐྱོང་གནང་ཐུབ་དགོས་ཡ་དེ་དཔེ་མི་སྲིད་པའི་གནད་འགག་ཅིག་ཆེན་པོ་ཞིག་ཆགས་བསྡད་པ་སོང་ཙང་ང་ཚོ་རྩ་བའི་གི་གཅིག་སློབ་གྲྭ་ཁག་གོ་བསྡུར་དང་ཟླ་སྒྲིལ་གྱི་ལས་གཞི་འདི་ད་འགྲོ་མུས་རེད་དེ་ད་ལྟ་བར་དུ་ངའི་དུས་སུ་ཉམས་མྱོང་ལ་བལྟས་པ་ཡིན་ན་དགེ་རྒན་ཚད་དང་ལྡན་པ་ལབ་དགོས་རེད་བ་ད་ཅིག་ལག་འཁྱེར་མཚན་ལྡན་ཡོད་པ་དེ་ག་མ་རག་པའི་ད་ལྟ་བར་དུ་དཀའ་ངལ་ག་ཡེ་འཕྲད་མ་སོང་ཨ་ནི་མ་འོངས་པ་ལ་ཡང་འཕྲད་ཀྱི་མ་རེད་བསམ་ཙང་འགྲོ། གཅིག་ལག་འཁྱེར་ཚད་དང་ལྡན་པ་ཅིག་ང་ཚོས་ཀྱི་བསྐོ་བཞག་བྱེད་ཐུབ་པ་བྱས་ཨ་ནི་དེའི་སྒང་ལ་དགེ་རྒན་ཚོ་ལ་གསོ་སྐྱོང་འདི་ཨ་ནི་བ་འདི་ཤེས་རིག་ལས་ཁུངས་ཀྱི་དཔེ་སྟོན་ཨ་ལོ་མང་ནས་དགེ་རྒན་ཚོ་ཆེད་ལས་ཡར་རྒྱས་ཐོག་ལ་ཡིན་ནས་རེད་ད་དགེ་རྒན་ཚོ་ལ་ཨ་ནི་ཟབ་ཁྲིད་རེད་ཟབ་སྦྱོང་རེད་དེ་མུ་མཐུད་བྱས་ནས་གནང་བསྡད་ཀྱི་ཡོད་པ་སོང་ཙང་དགེ་རྒན་ཚོ་ཨ་ནི་ཁོ་རང་ཚོ་གི་ཨ་ནི་ལས་འགན་སྒྲུབ་ཕྱོགས་ལ་ཏན་ཏན་གྱི་ཕན་རླབས་ཆེན་པོ་ཅིག་ཐོབ་ཀྱི་ཡོད་པ་དང་ད་ག་ནང་བཞིན་ཅིག་གི་ཨ་ནི་ཤེས་ཡོན་སྤྲོད་ཕྱོགས་རེད་ཨ་ནི་གསོ་སྐྱོང་གནང་ཕྱོགས་ཐོག་ལ་ཡིན་པས་ན་ཏན་ཏན་གྱི་ཚད་དང་ལྡན་པ་ཅིག་ཡོང་བཞིན་པ་རེད། དེ་ང་དེ་ཞོའི་ཡིན། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལྷན་ཁང་གི་ཁྱབ་ཁོངས་སམ་བྷོ་ཊ་བོད་སློབ་འཛིན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་གྲུབ་ལགས་རེད་ད་རེས་བཀའ་མོལ་ཞུ་ཡས་དེ་བཙན་བྱོལ་ནང་གི་བོད་པའི་སློབ་གྲྭ་ཁག་གི་ནང་མ་འོངས་སློབ་ཁྲིད་ཀྱི་ཐབས་ལམ་གོང་སྤེལ་བཏང་གནང་ཕྱོགས་དང་རྒྱ་གར་གྱི་ཕྱོགས་ག་ས་ག་ལ་ཡོད་པའི་སློབ་གྲྭའི་ཕྲུ་གུའི་གྲངས་འབོར་ཉུང་དུ་འགྲོ་གི་ཡོད་པ་དེའི་རྐྱེན་པས་སློབ་གྲྭ་གུ་བསྡུ་གནང་ཕྱོགས། དེ་ཚོའི་ནང་སློབ་ཁྲིད་ཀྱི་འཆར་གཞི་བཀོད་གནང་སྟངས་སྐོར་ལ་ཡ་ད་རེས་བཞུགས་སྒར་རྡ་རམ་ས་ལར་སྐོང་ཚོགས་གནང་པའི་སམ་བྷོ་ཊ་བོད་སློབ་འཛིན་ཚོགས་ཀྱི་ཁྱབ་ཁོངས་སློབ་གྲྭའི་འགན་འཛིན་རྣམ་པའི་ལྷན་ཚོགས་ཐེངས་བཅུ་དྲུག་པའི་སྐབས་ཕན་ཚུན་བཀའ་བསྡུར་བྱུང་བའི་གནས་ཚུལ་ཁག་ངོ་སྤྲོད་གནང་བ་རེད་ཐུགས་རྗེ་གནང་ཚེ་རིང་དོན་གྲུབ་ལགས་གོང་དུ་གསན་པའི་ཤེས་ཡོན་སློབ་གསོའི་ལེ་ཚན་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ།

མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞུ་བའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་གྱི་བར་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བླ་མ་མཆོད་པའི་བཀའ་ཁྲིད་སྩལ་འདུག་པའི་ཚན་པ་དགུ་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་མི་དང་མི་འཕྲད་པ་ནང་བཞིན་རྗེ་བཙུན་འཇམ་པའི་དབྱངས་ལ་ཕྱིས་མཇལ་རྒྱུན་དུ་ཡོང་གི་ཡོད་པར་གྲགས་ཆེ་ན་ཡང། ཐོག་མར་དགུང་ན་གཞོན་དུས་ནས་འཇམ་པའི་དབྱངས་ཀྱི་ཞལ་གཟིགས་རྒྱུན་དུ་ཡོད་པར་གྲགས་པས། བླ་མ་དབུ་མ་བ་དཔའ་བོ་རྡོ་རྗེ་བསྟེན་ཏེ་དཔལ་ལྡན་ཟླ་བ་གྲགས་པའི་དབུ་མ་འཇུག་པའི་རང་འགྲེལ་སོགས་ལྟ་བའི་སྐོར་ལ་གསན་བཞེས་མང་པོ་མཛད་པ་དང། རིམ་གྱིས་བླ་མ་དབུ་མ་བས་ལོ་ཙཱ་བ་མཛད་དེ་རྗེ་བཙུན་འཇམ་པའི་དབྱངས་ལས་དབུ་མའི་ལྟ་བའི་སྐོར་དོགས་འདྲི་གནང་བར་མ་ཟད། སྔགས་མཚན་ཉིད་ཀྱི་ཁྱད་པར་དང་སྔགས་བླ་མེད་ཀྱི་དཀའ་གནད། རིམ་ལྔའི་གོ་རིམ་དང་གྲངས་ངེས་ལ་སོགས་པའི་དཀའ་གནད་མང་པོ་ལ་དོགས་དྲི་མང་དག་ཞུས་ཤིང། མཚམས་རེར་འཇམ་པའི་དབྱངས་ཀྱི་གདམས་པ་ཁག་མ་ཟིན་པའི་ཚུལ་མཛད་པ་ལ་འཇམ་པའི་དབྱངས་ཀྱིས་ལམ་སྟོན་གལ་ཆེན་ཞིག་མཛད་པ་ནི་རྩ་འཇུག་བཞི་གསུམ་ལ་སོགས་པའི། དབུ་མའི་ལྟ་བ་གཏན་ལ་ཕབ་པའི། གཞུང་ལུགས་དག་ལ་དཔྱད་ཞིབ་བགྱིད་པ་དང་སྒོམ་ལ་འཇུག་པ། བསོད་ནམས་དང། ཡེ་ཤེས་ཀྱི་ཚོགས་བསགས་ཏེ་དཀའ་བ་སྤྱད་ན། རིང་པོར་མི་ཐོགས་པར། སྐུ་ཚེ་འདིར་དབུ་མའི་ལྟ་བ་དངོས་སུ་རྟོགས་པར་འགྱུར་བའི། ལུང་བསྟན་ཀྱང་མཛད་པར་གྲགས་ཤིང། ཕྱིས་སུ་དགའ་བ་གདོང་གི་བྲག་ཕུག་ཅིག་ཏུ་མཚམས་བསྡམས་པའི་སྐབས་སུ། གཞི་ནས་རྗེ་བཙུན་འཇམ་པའི་དབྱངས་ཀྱི་ཞལ་གཟིགས་དངོས་སུ་བྱུང་བ་དག་ནི། ཡོངས་གྲགས་ཀྱི་རྣམ་ཐར་ཁག་གི་གསུང་སྟངས་དེ་ཡིན། དེ་ཡང་མགོན་པོ་མཆོག་གིས་རྗེ་བཙུན་འཇམ་པའི་དབྱངས་ཀྱིས་རྗེ་བདག་ཉིད་ཆེན་པོ་ལ་ལམ་སྟོན་གནང་བ་དེའི་སྟེང་ནས། ང་ཚོས་ངེས་པར་དུ་ཤེས་དགོས་པ་དེ་ནི། ལྷག་པའི་ལྷ་གང་ཞིག་གི་ཞལ་གཟིགས་ཡོང་བའི་དབང་དུ་བཏང་ན་ཡང། ལྷའི་ཞལ་གཟིགས་ཡོང་བའི་ཉིན་མོ་ནས། རྟོགས་པ་ཀློང་བརྡོལ་འགྲོ་བ་དང། སེམས་རྒྱུད་ཀྱི། ཆགས་སྡང་རྨོངས་གསུམ་ས་བོན་བག་ཆགས་དང་བཅས་པ། མེད་པར་འགྱུར་འགྲོ་བ་ཞིག་མ་ཡིན་པར། གང་ཞིག་དོན་དུ་གཉེར་བའི་ཆོས་དེ་ལ། ནན་ཏན་གྱི་སྒོ་ནས་ཐོས་བསམ་སྒོམ་གསུམ་ལ་འབད་ན། ད་གཟོད་གཞི་ནས་ཤེས་རྟོགས་ཆ་ཚང་འབྱུང་ཐུབ་པར་བསྟན་པ་དེ་ཡིན་ལ། ལྷག་པར་དུ། འཁོར་བའི་རྩ་བ་གཅོད་བྱེད་ཀྱི། གཉེན་པོ་མཐར་ཐུག་དེ་ཉིད། བདག་མེད་རྟོགས་པའི་ལྟ་བ་ལ་རག་ལས་པའི་ཕྱིར་ན། ཆོས་སྦྱོང་བའི་དམིགས་ཚད་ཆེས་མཐོ་ཤོས་དེ་ཡང། སྟོང་པ་ཉིད་ཀྱི་ལྟ་བ་རྟོགས་ཐུབ་བྱེད་རྒྱུ་ལས་གཞན་པའི་གདམ་ཀ་གཞན་པ་མེད་པ་གོ་བའི་ཕྱིར་དུ། རྗེ་རིན་པོ་ཆེས་འཇམ་པའི་དབྱངས་ཀྱི་ཞལ་རས་རྒྱུན་དུ་མཇལ་བས་ཀྱང། ཟབ་མོ་དབུ་མའི་ལྟ་བ་རང་ཤུགས་ཀྱིས་རྟོགས་འགྲོ་བ་ཞིག་མིན་པར། རང་གི་སེམས་ལ་སྦྱོང་བརྡར་སྤྲད་དེ་འགྲོ་བར་འགྱུར་དགོས་པར་བསྟན་པ་སྟེ། སྐྱེས་མཆོག་དེ་དག་གིས་ང་ཚོར་བསྟན་པའི་ལམ་སྟོན་དེ་ཡིན། དེ་ཡང་ང་ཚོས་ཤེས་དགོས་པ་ཞིག་ཏུ། རྗེ་བཙུན་འཇམ་པའི་དབྱངས་ཀྱི་དྲུང་ནས་ཇར་མི་ཤན་གྱི་མན་ངག་སེམས་པའི་ཁ་ཐུག་ལ་ཡལ། ཞིག། དཔེ་ཆ་ཕུ་དུད་ཀྱི་རྟ་མོག་པ་ཅིག་ཕུ་སི་ཐེ་བའི་མན་ངག་རྡོག་རྡོག་རེ་བཞིན་རྗེ་བཙུན་འཇམ་དབྱངས་ཀྱིས་གནང་ཡང་ཅང་མི་འདུག་པ། ཅིག། མན་ངག་གི་ལྡེ་མིག་གི་ཚོར་བ་པས་གནས་བསྡུས་པ་རེད་གསུངས། ཨེ་གོ་གི་མི་འདུག་ཟེར་ནས་འདི་རུ་ཕྱི་གི་ཡང་འཇམ་པའི་དབྱངས་ལ་ཡང་ལྟ་དེ་གོ་གི་མི་འདུག་ཟེར་ནས་ཞུ་དུས་ཟེར་ནས་ཨོ་ད་དཔེ་ཆ་བཏགས་པ་རེད། དཔེ་ཆ་ལྟོས་ཨེ་ནི་ག་ལེ་ག་ལེ་ལ་ཨེ་ནི་ངས་ཡང་འདི་ལབ་ཤེས་པའི་ཚིག་རྗེས་ཚིག་འདི་ཚོའི་ཐོག་ནས་ཨེ་ནི་ཕན་ཐོགས་ཡོང་གི་རེད། ཨོ་ནི་དཔེ་ཆ་ལྟ་དགོས་པ་རེད་ཟེར་འདུག་གསུངས་ནས་ག་འདྲ་དཔེ་ཆ་བལྟས་ནི། གཙོ་བོ་གཙོ་བོ་དཔེ་ཆ་རང་བལྟས་ནས་མཁྱེན་དགོས་ཡ་ཞིག་མ་གཏོགས། དཔེ་ཆ་ཞིག་ལྟ་མ་དགོས་ལ་ཡ། རྗེ་བཙུན་འཇམ་པའི་དབྱངས་ང་རང་ཚོ་སློབ་དེ་ཞབས་འདུག་བ། ལྷག་པའི་ལྷ་ཡི་ཞལ་གཟིགས་ནས་ད་ལྟ་དཔེ་ཆ་ཞིག་ལྟ་མ་དགོས། དེ་ན་ཧ་ལམ་སྒོམ་ཡང་རྒྱབ་མི་དགོས་ཞིག་ལས་ཅིག་ནང་བཟང་དངོས་གྲུབ་ལ་རྡོག་རྡོག་རིང་པོ་ཙམ་བློ་ལ་ཡང་ངོ་ཚ་ར་བར་ཁ་ཁར་དེ་དེ་ཡོད་ས་མི་འདུག་བ། དེ་ཡང་དངོས་གནས་ད་ནི་ཡིན་དེ་བསམ་ལ་ཕན་པོ་ཞིག་ལ་ཞལ་གཟིགས་ནས་འཇམ་དཔལ་དབྱངས་ཀྱི། པའི་ལྟ་བའི་སྐོར་འདི་གཅིག་ཉི་མ་གཅིག་ལྟ་བའི་སྐོར་ཀྱི་ནང་ལྟ་བའི་སྐོར་གཅིག་གསུངས། ཨ་རྒྱ་རིམ་གཅིག་དེ་གོ་གི་མི་འདུག།

བྱས་ནས། ཨེ་ནས་ཉམས་ལེན་མཐའ་སྐྱེལ་གྱི་ཡིན་ན། རིང་པོར་མི་ཐོགས་པར་ཨེ་ནས་དབུ་མའི་ལྟ་བ་ཕྱིན་ཅི་མ་ལོག་པར་སྐྱེ་ཐུབ་པ་ཡོང། ཨེ་ནས་ངས་ད་ལྟ་བཤད་བཞིན་པ་འདི། རྐྱེན་བྱས་ཡ་ཞིག་ཡོང་གི་རེད་ཟེར་ནས་འོ་དེ་འདྲ་ལུགས་གསུངས་པ་ཡིན་པ་རེད། ང་དེ་འདྲ་ཡིན་པ་ཡིན་དུས། གང་ལྟར་ཨ་ནི་རྗེ་རིན་པོ་ཆེ་ཁོ་རང་གི་ལམ་རིམ་ཆེན་མོའི་ནང་དག་པ་གསུངས་དེ། དེ། མན་ངག་ཟེར་ལབ་ན་དེ་མན་ངག་མཐར་ཐུག་ཨེ་ནི་མདོ་དང་རྒྱུད་རྒྱུད་རྩིས་དེ་འདྲ་རེད། མདོ་རྒྱུད་དེ་འདྲའི་མན་ངག་མཐར་ཐུག་རེད་གསུངས་ན་དེ་དངོས་གནས་བདེན་པ་རེད་དོ། ཨོ་ད་མན་ངག་ཟེར་ནས་དེ་ལས་ལོགས་སུ་ཅིག་ཡོད་པ་ལས་བརྩིས་ན་ཨེ་ནི་ཡག་པོ་ཡག་པོ་རེད། རྗེ་རིན་པོ་ཆེ་གི་ནན་ཏན་ཆེན་པོ་ཞིབ་ཅིག་གསུང་གི་འདུག་བ། ལམ་རིམ་ཆེན་མོའི་ནང་ལ་གསུངས་ཡོང་གི་ཡོད་རེད། རྫོགས་རིམ་རིམ་ལྔ་གསལ་སྒྲོན་ནང་ལ་ཡིན་ནས་བདག་རག་པའི་ནན་པོ་ཅིག་གསུངས་འདུག་བ། མན་ངག་ཞེས་བྱ་བ་ཨེ་ནི་གླེགས་བམ་ལ་འབྲི་བར་ཕངས་ནས་ཨེ་ནི་རྣ་ཁུང་གཅིག་ལ་གཅིག་ནས་བརྒྱུད་དུ་བཅུག་ལས་རྣ་ཁུང་གཅིག་ནས་གཅིག་ཏུ་བརྒྱུད་པ་ལ་མི་ཟེར་བྱས། ཨོ་དེ་རིང་སོང་བ་རེད་ཅེས་རིམ་བཞིན་ནན་ཏན་ཞིབ་ཞིབ་གནང་ནས། དེ་འདྲ་ཡིན་པ་ཡིན་དུས་ཙང་ནས་བལྟའོ། ད་ལྟ་བ་ཤ་བ་ཐག་པ་ནང་བཞིན་གྱིས་བལྟ། ཉེ་བརྒྱུད་དབང་དུ་བྱས་པ་ཡིན་ན་རྗེ་རིན་པོ་ཆེས་ནི་རྗེ་བཙུན་འཇམ་དཔལ་དབྱངས། པའི་དངོས་སུ་རང་རྟགས་ཞལ་གཟིགས་ནས་དེའོ་དེའོ། ཡིད་ཤེས་ལ་སྣང་ངར་བ་དེ་འདྲ་མ་ཡིན་པ། ཨེ་ནི་དབང་པོའི་ཤེས་པ་རང་ནི་དངོས་སུ་བལྟ་མཁན་མི་དང་མི་འཕྲད་པ་ནང་བཞིན་བྱས་ནས་ད་ཞལ་གཟིགས་རྒྱུན་དུ་ཡོང་གི་ཡོད་པ་རེད། འོ་དེ་འདྲའི་གི་ཐོག་ནས་ཨེ་ནི་མདོ་རྒྱུད་ཀྱི་གདམས་ངག་མང་པོ་ཞིག་གསན་བྱས་ནས་ཡོད་པ་ཡིན་དུས་ཉེ་བརྒྱུད་བྱས་ན་རྗེ་བཙུན་འཇམ་དཔལ་དབྱངས་ནས་ཨེ་ནི་རྗེ་རིན་པོ་ཆེ་ལ་མ་ཐད་ཀར་བརྒྱུད་བསྡད་པ་ཞིག་ཆགས་པ་ཡིན་པ་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རི་བོ་དགེ་ལུགས་པའི་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་མཁན་སྤྱི་དང་ལྷག་པར་དུ་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་ཆོས་བརྒྱུད་འཛིན་མཁན་ཞིག་ཡིན་ཕྱིན། ཆོས་བརྒྱུད་དགེ་ལུགས་པ་ཁམས་གཙང་བྱེད་དགོས་པར་འདོད་མཁན་གྱི་མི་སྣ་དྲག་ཞན་བར་མ་མང་པོ་ཞིག་བྱུང་དང་འབྱུང་གི་ཡོད་ལ། ཁོང་ཚོའི་ཁ་སྒོ་ན་གཙིགས་ཆེན་བྱེད་བཞིན་པའི་ཐ་སྙད་སྙན་པོ་ཞིག་ཡོད་པ་ནི། དགེ་ལྡན་སྙན་བརྒྱུད་ཀྱི་གདམས་པ་ཞེས་པ་དེ་ཡིན་ལ། དེ་ལྟ་བུའི་དགེ་ལྡན་སྙན་བརྒྱུད་ཀྱི་གདམས་པར་གྲགས་པ་དེའི་མགོ་ཁུངས་གཏུག་ས་དེ་ནི། སྙན་བརྒྱུད་སྤྲུལ་པའི་གླེགས་བམ་དུ་གྲགས་པ་དེ་ཡིན་ལ། གླེགས་བམ་དེ་ནི་གླེགས་བམ་དེ་ནི་སྐབས་ཤིག་ལྷ་འགའ་ཞིག་དང། རྗེ་རིན་པོ་ཆེ་དང་རྟོགས་ལྡན་འཇམ་དཔལ་རྒྱ་མཚོ་བཅས་ལྷ་དང་མི་ཡི་འཁོར་ཆེས་ཉུང་དུ་ཞིག་ལ། རྗེ་བཙུན་འཇམ་པའི་དབྱངས་ཀྱིས་གདམས་པ་ཤིན་ཏུ་ཟབ་མོ་ཞིག་གནང་ནས། སྙན་བརྒྱུད་སྤྲུལ་པའི་གླེགས་བམ་ཞེས་པ་ཞིག་རྗེ་བདག་ཉིད་ཆེན་པོ་ལ་གཏད་པར་གྲགས་པའི་གཏམ་རྒྱུད་དེ་ལ་ཐུག་གི་ཡོད། དེ་ནས་མཁས་གྲུབ་ཆོས་རྗེ་དང། རྟོགས་ལྡན་འཇམ་དཔལ་རྒྱ་མཚོ་གཉིས་ལས། བ་སོ་ཆོས་ཀྱི་རྒྱལ་མཚན་གྱིས་ཞུས་ཤིང། སྙན་བརྒྱུད་སྤྲུལ་པའི་གླེགས་བམ་ཞེས་པ་དེ། བ་སོ་ཆོས་ཀྱི་རྒྱལ་མཚན་ལ་ཐོབ་ཅིང། ཁོང་ལ་སློབ་ཚོགས་ཆེན་པོ་བརྒྱད་པའི་ནང་ནས། རྡོ་རྗེ་མཆེད་གསུམ་དུ་འབོད་པའི་ནང་ཚན་དེ། གྲུབ་ཆེན་ཆོས་ཀྱི་རྡོ་རྗེ་ལ། རྗེ་རིན་པོ་ཆེའི་ཞལ་གཟིགས་དངོས་སུ་བྱུང་ནས་སེམས་དཔའ་གསུམ་དུ་སྦྲེལ་བའི་བླ་མའི་རྣལ་འབྱོར་ཐུན་མོང་མ་ཡིན་པ་དེ་ཉིད་བསྩལ་ཅིང། ད་དུང་གདམས་པ་འདི་ཤིན་ཏུ་གསང་སྟབས་ཀྱིས་དུས་ལ་བབ་པའི་གདུལ་བྱ་རེ་ཟུང་ལ་ལྐོག་ཆོས་སུ་གནང་བ་ལས། ཡོངས་གྲགས་གནང་སྲོལ་མེད་པའི་དབང་གིས་ཆོས་ཀྱི་རྡོ་རྗེ་དེ་ཉིད་ཀྱིས། རྒྱལ་བ་དབེན་ས་བ་ལ་ལྐོག་ཆོས་སུ་གནང་ཞིང། རྒྱལ་བ་དབེན་ས་བས། བླ་མའི་རྣལ་འབྱོར་ཟབ་མོ་དེ་ཉིད་ཉམས་ལེན་གནང་ནས་ཚེ་དེ་ལ། ཟུང་འཇུག་གི་གོ་འཕང་བརྙེས་པར་བྱས་པ་དང། ཁོང་གིས་མཁས་གྲུབ་སངས་རྒྱས་ཡེ་ཤེས་ལ་གནང་ཞིང། མཁས་གྲུབ་སངས་རྒྱས་ཡེ་ཤེས་ཀྱིས། པཎ་ཆེན་བློ་བཟང་ཆོས་རྒྱན་ལ་གནང་ནས། པཎ་ཆེན་བློ་བཟང་ཆོས་རྒྱན་ནི། སྐབས་དེའི་རི་བོ་དགེ་ལུགས་པའི་བླ་ཆེན་གོང་ན་མེད་པ་ལྟ་བུར་གྱུར་ཏེ། མཛད་འཕྲིན་ས་དར་རྡོ་དར་བྱུང་བ་དང་བསྡོངས་ཏེ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་ཟབ་ཆོས་གོང་ན་མེད་པ་དེ་ཉིད་མུ་མཐུད་ནས་གསང་བར་བྱས་ན་དགེ་བ་ལྷག་པོ་མེད་པར་དགོངས་ཏེ། གདམས་པ་དེ་ཉིད་ཀྱི་ཆ་ལག་མ་ཚང་བ་མེད་པ་ཕྱོགས་གཅིག་ཏུ་བསྡེབས་ཏེ། བླ་མ་མཆོད་པའི་ཆོ་ག་འདི་ཉིད་མཛད་དེ། ཡོངས་བསྒྲགས་གནང་བ་ནས་སྙན་བརྒྱུད་སྤྲུལ་པའི་གླེགས་བམ་ལ་གྲགས་སྐད་མེད་པར་གྱུར་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་རྗེ་རིན་པོ་ཆེས་ལམ་རིམ་དང་གསང་བདེའི་རྫོགས་རིམ་སོགས་གཞུང་ཆེན་ཁག་ཏུ་གདམས་ངག་ཅེས་པ་རྣ་བུག་གཅིག་ནས་གཅིག་ལ་བརྒྱུད་པ་ལ་གོ་རྒྱུ་མིན་པར་ལྟ་གྲུབ་ཀྱི་གཞུང་ཚད་ལྡན་དག་ལ་གོ་དགོས་པ་ནན་གསུངས་གནང་ཡོད་སྟབས། རྩ་འཇུག་གི་འགྲེལ་ཆེན་གཉིས་དང་གསང་བདེའི་རྫོགས་རིམ་གྱི་ཆོས་སྐོར་དེ་དག་ལས་ལྷག་པའི་ལྐོག་ཆོས་ཤིག་ཡོད་ན་ཁོང་རང་ཉིད་ཀྱིས་ཀླན་ཀ་གནང་བ་ལ་ནང་འགལ་དུ་འགྱུར་རྒྱུ་ཡིན་ཕྱིར། གསུང་འབུམ་པོ་ཏི་བཅོ་བརྒྱད་དུ་མ་འདུས་པའི་གླེགས་བམ་ཞིག་ཡོད་པར་འདོད་པ་དེ་རྟགས་དང་གཏན་ཚིགས་ལས་སྒྲུང་གི་འཇིག་རྟེན་ལ་འཕྱན་པ་ཞིག་ཡིན། ཨེ་ནི་སྐབས་ཤིག་རྗེ་བཙུན་འཇམ་དཔལ་དབྱངས་ཀྱིས། མན་ངག་ཐུན་མོང་མ་ཡིན་པ་དེ་འདྲ་ཞིག་གི་གདམས་པ་ཞིག་བསྩལ་ནས། དེ་བསྩལ་བའི་ཁ་ཐུག་ལ་ཡང་གསན་མཁན་དེ། ལྷ་འགའ་ཤས་ཤིག་བྱས། སྐལ་ལྡན་གྱི་ལྷ་འགའ་ཤས་ཅིག་དང། ཨེ་ནི། མི། རྗེ་རིན་པོ་ཆེ་དང་རྟོགས་ལྡན་འཇམ་དཔལ་རྒྱ་མཚོ་ཁོ་རང་གཉིས་གཅིག་གོ་ཡིན་པ་རེད། འོ་ཁོ་ཚོ་དེའི་དུས་ཀྱི་ནི་རྗེ་བཙུན་འཇམ་པའི་དབྱངས་ཀྱི་དྲུང་ནས་མན་ངག་ཅིག་གསན་པ་རེད། འོ་དེའི་སྐབས་ལ་ཡང་ཨེ་ནི་སྙན་བརྒྱུད་སྤྲུལ་པའི་གླེགས་བམ་ནི་རྗེ་རིན་པོ་ཆེ་ཕྱག་ལ་ཡང་གཏད་པ་ན་བྱས། འོ་དེ་ནས་བཟུང་སྟེ་སྙན་བརྒྱུད་སྤྲུལ་པའི་གླེགས་བམ་ཟེར་བ་ཞིག་ཡོད་ཟེར་ནས་འོ་དེ་སོང་བ་རེད།

རེད་རེད་ང་དེ་ནི་ཨེ་ནི་གྲུབ་ཆེན་ཆོས་ཀྱི་རྡོ་རྗེ། ཨེ་ནི་གྲུབ་ཆེན་ཆོས་ཀྱི་རྡོ་རྗེ་ཨེ་ནི། རིའུ་ལི་པའི་བྱ་བྲལ་བྱས་བཞུགས་ནས་པདྨ་ཨེ་ནི་གདུང་སེལ་བཞུགས་པའི་ཁ་ཐུག་ལ་ཨེ་ནི་སྐབས་ཁོ་རང་གི་རྟོགས་པ་རོ་ཡ་ག་རོ་ཅིག་འཐོར་རོ་ཕྱིན་པའི་ཁ་ཐུག་ལ་ནམ་ཞིག་ཨེ་ནི་རྗེ་བཙུན་རྗེ་རིན་པོ་ཆེ་ཞལ་གཟིགས། ཨེ་ནི་འོ་སེམས་དཔའ་སུམ་བརྩེགས་ཀྱི་བླ་མའི་རྣལ་འབྱོར་ཐུན་མོང་མ་ཡིན་པ་འདི་གནང་བ་ཡིན་སོགས་རེད། ང་དེ་ནི་ཨེ་ནི་དེ་ནས་མ་ད་དུང་ཨེ་ནི་འོ་ད་གདམས་པ་འདི།

ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ། མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ལེ་ཚན་གོང་མའི་གཞུང་རྩོམ། ལེའུ་བཅུ་བཞི་པ། ད་ལྟ་དང་མ་འོངས་པ་ཞེས་པའི་དང་པོ་ཐེ་ཝན་གྱི་བག་ཆགས་ཞེས་པའི་ནང་དོན་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོར་གུང་ཁྲན་ཏང་གིས་རྒྱ་ནག་གི་སྲིད་དབང་མ་བཟུང་བའི་གོང་དུ་གོ་མིན་ཏང་དང་ང་ཚོའི་བར་དུ་འབྲེལ་བ་དུས་ཡུན་རིང་པོར་བྱུང་ཡོད་ན་ཡང་བར་སྐབས་ཤིག་ནས་བཟུང་གནས་ཚུལ་སྣ་ཚོགས་པའི་རྐྱེན་གྱིས་ང་ཚོའི་བར་གྱི་འབྲེལ་བ་རྒྱུན་གནས་ཐུབ་མེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོ་ཡས་མས་ནས་བཙན་བྱོལ་བོད་གཞུང་དང་ཐའེ་ཝན་གཞུང་དབར་འབྲེལ་བའི་མགོ་ཚུགས་ཤིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་ཟླ་བ་གསུམ་པའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐའེ་ཝན་ལ་ཐེངས་དང་པོར་ཆིབས་བསྒྱུར་བསྐྱངས་ཏེ་གསུང་ཆོས་གནང་བ་སོགས་ཀྱི་མཛད་ཆེན་ཤིན་ཏུ་རྒྱས་པོ་བྱུང། ཐའེ་ཝན་མི་མང་བོད་བརྒྱུད་ནང་བསྟན་ལ་དོ་སྣང་ཆེན་པོ་ཡོད་པར་བརྟེན་བོད་ཀྱི་ཆོས་དང་རིག་གཞུང

སྟག་ལྷ་སྐལ་བཟང་དབྱངས་སྐྱིད་ནི་བཙན་བྱོལ་བོད་གཞུང་ནང་ཕྱག་ལས་རྒྱུན་རིང་གནང་མྱོང་མཁན་ཞིག་དང་རྗེས་མ་བོད་གཞུང་གི་ཕྱི་དྲིལ་བཀའ་བློན་གནང་མྱོང་ཡོད་པའི་མི་སྣ་གལ་ཆེན་ཞིག་རེད། སྐབས་དེར་སྟག་ལྷ་ཕུན་ཚོགས་བཀྲ་ཤིས་མཆོག་ཀྱང་ཐེ་ཝན་དུ་བཞུགས་ཡོད་པས་ངས་ཐེ་ཝན་དུ་ལས་དོན་བྱེད་ཚེ་རིང་ཁོང་གི་གཟིམ་ཤག་ཏུ་བསྡད་པ་ཡིན། ང་ཐེ་ཝན་དུ་འབྱོར་སྐབས་སྟག་ལྷ་སྐལ་བཟང་དབྱངས་སྐྱིད་ལགས་ཀྱིས་དོན་གཅོད་ལས་ཁུངས་ཚུགས་ཡུལ་ཡག་པོ་ཞིག་འཚོལ་གནང་ཐུབ་འདུག་པས་ང་ཚོས་འདིར་ཚོགས་འདུ་རིམ་པར་འཚོགས་ཏེ་སྐད་ཆ་བཤད་དགོས་པ་ཡོངས་རྫོགས་བཤད་པ་ཡིན་ལ། ཐ་ན་ལས་ཁུངས་ནང་གི་བཀོད་པ་དང་སྒོ་བྱང་འདོགས་རྒྱུ་ཚུན་ཆད་གྲ་སྒྲིག་འཐུས་ཚང་བྱས་ཏེ་རྗེས་མ་སྐུ་ཚབ་དོན་གཅོད་ཁང་དང་དངོས་སུ་སྒོ་འབྱེད་གནང་ཐུབ་ཡོད། འདི་ནི་ད་ལྟ་ཐའེ་ཝན་དུ་ཡོད་པའི ྋགོང་ས་ཏཱ་ལའི་བླ་མ་མཆོག་གི་བོད་ཀྱི་ཆོས་ལུགས་ཐེབས་རྩ་ཁང་ཞེས་པ་དེ་ཡིན། དེ་དུས་དོན་གཅོད་ཁང་འཛུགས་རྒྱུར་རོགས་རམ་དང་མཐུན་འགྱུར་བྱེད་མཁན་གཙོ་བོ་ནི་ཐའེ་ཝན་ནང་བསྟན་མཐུན་ཚོགས་ཡིན་སྟབས། ནང་བསྟན་མཐུན་ཚོགས་ཀྱི་ཚོགས་གཙོའམ་མཁན་པོ་ཅིང་ཤིན་ཀྲང་ལོག་མཆོག་གིས་དབུས་པའི་ཆོས་ཚོགས་ཀྱི་ལས་བྱེད་རྣམས་དང་ང་ཚོ་མཉམ་དུ་ཚོགས་འདུ་སྔ་ཕྱི་འགའ་ཤས་ལ་ཚོགས་པ་ཡིན། ཐའེ་ཝན་དབུས་ནང་སྲིད་ལས་ཁུངས་ཀྱི་འབྲེལ་ཡོད་ལས་བྱེད་རྣམས་དང་ང་ཚོའི་བར་དུ་ཡང་ཚོགས་འདུ་ཁ་ཤས་ཚོགས་པ་བཅས་ཐོག་མར་ཐའེ་ཝན་དང་འབྲེལ་བ་འབྱུང་སྟངས་ཀྱི་རིམ་པ་དེ་འདྲ་ཞིག་ཡིན། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཁང་འཛུགས་པའི་བརྒྱུད་རིམ་གྱི་ཁྲོད་ཐའེ་ཝན་སྤྱི་ཚོགས་ཀྱི་སྐོར་ལ་རྒྱུས་ལོན་གང་ཙམ་བྱུང། ཆབ་སྲིད་ཀྱི་གནས་སྟངས་དབང་གིས། མཉམ་འབྲེལ་རྒྱལ་ཚོགས་ཀྱིས་མཚོན་པའི་འཛམ་གླིང་གི་རྒྱལ་ཁབ་མང་ཆེ་བས་ཐེ་ཝན་རང་བཙན་རྒྱལ་ཁབ་ཅིག་ཡིན་པར་ངོས་འཛིན་བྱེད་ཀྱི་མེད་ན་ཡང། ལུང་པ་རང་གི་དངོས་ཡོད་གནས་སྟངས་ལ་མཚོན་ན། ས་མཚོ་གནམ་གསུམ་གྱི་དམག་མི་ཡོད་པ་དང་ཁྲིམས་ཁང་ཡོད་པ། འཛིན་སྐྱོང་གི་སྲིད་གཞུང་དང་སྲིད་འཛིན་དང་སྲིད་བློན་སོགས་གཞུང་འཛིན་ལས་བྱེད་ཆ་ཚང་ཡོད་པ། མང་གཙོའི་རང་བཞིན་མཚོན་པའི་གྲོས་ཚོགས་ཡོད་པ་མ་ཟད་ཆབ་སྲིད་ཀྱི་ཚོགས་པ་ཡང་ཡོད་པས་མདོར་བསྡུས་ན་རྒྱལ་ཁབ་ཅིག་ལ་ཚང་དགོས་པའི་ཆབ་སྲིད་ཀྱི་འགྲོ་སྟངས་དང་ལམ་ལུགས་ཆ་ཚང་འཛོམས་དགོས་པའི་ཐོག་ནས་མང་གཙོའི་རྒྱལ་ཁབ་ཚད་ལྡན་ཞིག་ལ་དགོས་པའི་ཁྱད་ཆོས་ཐམས་ཅད་ཚང་བར་ཡོད།

གང་ཞིག་ལ་སྲོལ་རྒྱུན་གྱི་འགྲོ་སྟངས་སྤྱི་དང་ལྷག་པར་དུ་སོ་སོའི་ཆོས་དང་སྐད་ཡིག་རིག་གཞུང་གིས་མཚོན་པའི་གནའ་སྔ་མོའི་སྲོལ་རྒྱུན་དམ་འཛིན་དང་རྗེས་འདེད་ལ་དོ་སྣང་ཤུགས་ཆེན་པོ་ཡོད་མཁན་ཞིག་རེད་འདུག་སྙམ་པའི་ཚོར་བ་གཏིང་ཟབ་བྱུང། ཐའེ་ཝན་གྱི་ཡུལ་འདི་གསར་བརྗེ་དང། ཡར་རྒྱས་རྐྱང་པའི་ཐོག་ལ་ཧེབ་ལངས་ནས་རྒྱུག་མཁན་དང་ཡང་ན་རང་གི་སྲོལ་རྒྱུན་རྙིང་པ་ཁོ་ན་མཁྲེགས་འཛིན་བྱས་ཏེ་སྡོད་མཁན་ཞིག་མིན་པར། ཚོད་རན་པོ་ཞིག་གི་ཐོག་ནས་འགྲོ་ཐུབ་ཡོད་པའི་མཐོང་ཚུལ་བྱུང་སོང། དཔེར་ན་ཐའེ་ཝན་གྱི་གྲོང་ཁྱེར་ཁག་གི་ནང་སྒོ་བྱང་དང་དྲིལ་བསྒྲགས་ཀྱི་ཡིག་ཆ་ཡོངས་རྫོགས་གནའ་སྔ་མོའི་རྒྱ་ཡིག་རྙིང་པའི་ཐོག་བྲིས་ཡོད་པ་མ་ཟད་དབྱིན་ཇིའི་སྐད་ཡིག་ཤེས་མཁན་ཤིན་ཏུ་མང་པོ་ཡོད་ན་ཡང་རྒྱའི་སྐད་ཡིག་བེད་སྤྱོད་གཏོང་རྒྱུར་གཞུང་དང་མང་ཚོགས་གཉིས་ཀའི་ངོས་ནས་གལ་ཆེན་པོར་བརྩི་བཞིན་འདུག་ཡུལ་གྱི་མི་མང་ནང་ཁུལ་དུ་རྒྱ་སྐད་ཁོ་ན་ཤོད་པ་དང། རྒྱ་ཟས་གཙོ་རུ་ཟ་བ་སོགས་མི་སྒེར་པའི་ཉིན་རེའི་འཚོ་བའི་ནང་གི་ལས་ཀ་ནས་བཟུང་སྟེ་རྒྱལ་ཁབ་ནང་ཁུལ་གྱི་ལས་དོན་ཡོངས་རྫོགས་ལ་རྒྱའི་སྐད་ཡིག་ཁོ་ན་གཙོ་རུ་བེད་སྤྱོད་བྱེད་ཀྱི་འདུག་ལྷག་པར་དུ་ཐའེ་ཝན་གྱི་མི་རྣམས་ཡ་རབས་སྤྱོད་བཟང་གི་ཐད་ནས་གཞན་དང་མ་འདྲ་བའི་ཤིན་ཏུ་ལེགས་པོར་མཐོང་སོང། ཁོ་ཚོའི་ངོས་འཛིན་ལ་ཡང་ཐའེ་ཝན་གྱི་མི་རྣམས་གཞན་ལ་གུས་ཞབས་དང་སྣེ་ལེན་བྱེད་པར་གཞན་དང་མ་འདྲ་བའི་ཡག་པོ་ཡོད་པའི་སྤོབས་པ་བྱེད་ཀྱི་འདུག་ལ། དངོས་ཡོད་གནས་ཚུལ་ལ་ཡང་གུས་ཞབས་ཀྱིས

གུས་ཞབས་དང་ལྡན་པའི་ཐོག་ནས་སྨན་བཅོས་བྱེད་ཀྱི་འདུག་ལ། དེ་བཞིན་འཕྲོད་བསྟེན་གྱི་ཐོག་ནས་རོགས་པ་བྱ་རྒྱུས་མཚོན་པའི་གང་དུ་ཡིན་ན་ཡང་རྒན་པར་བརྩི་བཀུར་ཡག་པོ་ཡོད་པའི་རྣམ་འགྱུར་གང་སར་མཐོང་རྒྱུ་འདུག་ཐེ་ཝན་ནང་དུ་རྒྱ་ནག་གི་ཐུན་མོང་མ་ཡིན་པའི་སྨན་ལུགས་ཀྲུང་ཡའོ་ཟེར་བའི་རིགས་ཀྱི་སྨན་ཁང་མང་པོ་དང་སྨན་རྫས་ཉོ་ཚོང་བྱེད་ས་རྒྱ་ཆེན་པོ་དང་མང་པོ་འདུག། ཐའེ་ཝན་ནང་སྲོལ་རྒྱུན་རྙིང་པ་རྒྱུན་འཛིན་ཡོད་པ་གང་ཞིག་ལ་དེང་རབས་ཀྱི་ཡར་རྒྱས་ཀྱང་སྔོན་ཐོན་རྒྱལ་ཁབ་ཚོའི་གནས་སྟངས་ཀྱི་ཚད་དུ་སླེབས་ཐུབ་འདུག་དཔེར་ན་དེང་རབས་ཀྱི་འཕྲུལ་ཆས་ཐོན་གསར་གྱི་རིགས་བཟོ་ལས་བྱེད་སས་མཚོན་བཟོ་གྲྭ་ཆུང་ཁག་མང་པོ་ཡོད་ཚོད་འདུག་ལ། ཐའེ་ཝན་རང་ནས་བཟོས་པའི་དངོས་ཆས་རྣམས་སྤུས་ཀ་ལེགས་པོ་འདུག་རྒྱལ་སྤྱིའི་ནང་གི་རྒྱུན་སྤྱོད་ཀྱི་འཕྲུལ་ཆས་ཐོན་གསར་རིགས་ཐོག་དང་པོར་ཐའེ་ཝན་ལ་སླེབས་ཐུབ་ཀྱི་མེད་པའི་དབང་དུ་བྱས་ཀྱང། ཅང་མ་འགོར་བར་སླེབས་ཐུབ་ཀྱི་འདུག་ལ། འཕྲུལ་ཆས་ཐོན་གསར་གྱི་རིགས་ཐའེ་ཝན་གྱི་ཁྲོམ་རར་རྒྱུག་ཆེན་པོ་འདུག་ལོ་གཅིག་གམ་ཟླ་བ་ཁ་ཤས་ཀྱི་རྗེས་ནས་འཕྲུལ་ཆས་ཐོན་གསར་དེ་རྣམས་རྙིང་པར་གྱུར་ཏེ་རིན་གོང་ལམ་སེང་ཆག་འགྲོ་གི་འདུག་རྒྱུན་སྤྱོད་འཕྲུལ་ཆས་བརྗེ་ལེན་གྱི་ཐད་ནས་ཀྱང་ཐའེ་ཝན་ལ་ཡར་རྒྱས་ཀྱི་རྣམ་པ་གསལ་བོ་འདུག་ཐའེ་ཝན་མང་ཚོགས་རྣམས་འཇར་པན་དང་གོ་མིན་ཏང་གི་དམག་ཁྲིམས་ཀྱི་འོག་ཏུ་དུས་ཡུན་རིང་པོར་གནས་པ་ཡིན་དུས་མང་ཚོགས་ལ་ཁྲིམས་ཀྱི་འགྲོ་སྟངས་དང་ཁྲིམས་ལུགས་བརྩི་བཀུར་གྱི་གོམས་གཤིས་གཉིས་ཀ་ཤིན་ཏུ་ཡག་པོ་འདུག་གཞུང་གི་འཛིན་སྐྱོང་དང་འབྲེལ་ཡོད་ཚོའི་ངོས་ནས་ཁྲིམས་ཀྱི་ཐོག་ནས་བཙན་དབང་གཏོང་མི་དགོས་པར་མི་མང་གི་ངོས་ནས་ཀྱང་ཁྲིམས་ལ་དྭང་བླངས་ཀྱིས་བརྩི་བཀུར་བྱེད་ཀྱི་འདུག་དཔེར་ན་འགྲིམ་འགྲུལ་གྱི་སྒྲིག་སྲོལ་ལྟ་བུར་མཚོན་ན་གལ་ཏེ་མི་ཞིག་གིས་འགྲིམ་འགྲུལ་གྱི་ཁྲིམས་ཆུང་ཙག་ཞིག་ལ་མ་བརྩིས་པར་ལམ་བར་ཕྱིན་པ་ཡིན་ན།

བླ་མ་དང་གྲྭ་པ་ལ་གུས་ཞབས་ཆེན་པོ་བྱེད་པ་དང་བླ་མ་དང་གྲྭ་པ་རྣམས་རླངས་འཁོར་ནང་འགྲོ་བའི་སྐབས་འཁོར་གླ་མི་ལེན་པ་དང་ཟ་ཁང་ནང་ཟས་རིན་མི་ལེན་མཁན་འགའ་ཤས་དང་སྔ་ཕྱིར་འཕྲད་མྱོང། ཐའེ་ཝན་ནང་དགོན་པ་ཤིན་ཏུ་མང་པོ་ཡོད་པ་དང་མང་ཚོགས་རྣམས་ཆོས་དད་ཆེན་པོ་ཅན་ཤ་སྟག་ཡིན་ཁར་མང་ཚོགས་ཀྱི་ངོས་ནས་དགོན་པ་ཁག་རྒྱུ་རྫས་ཀྱི་ཞལ་འདེབས་ཆེན་པོ་བྱེད་ཀྱི་ཡོད་པར་བརྟེན་དགོན་པ་ཁག་སྟོབས་འབྱོར་ལེགས་པོ་འདུག་དགོན་པའི་འཛིན་སྐྱོང་གི་ཐད་ལ་ཡང་ཚགས་ཚུད་པོ་བྱེད་ཀྱི་འདུག་པ་མ་ཟད་ནང་པའི་དགོན་པ་ཆེ་ཁག་ཚོས་འགན་འཁུར་ནས་མང་ཚོགས་ལ་ནང་ཆོས་ངོ་སྤྲོད་བྱེད་པའི་བརྙན་འཕྲིན་ལས་ཁུངས་ཁ་ཤས་བཙུགས་འདུག་དེ་དག་གིས་ཉིན་ལྟར་མང་ཚོགས་ལ་ནང་ཆོས་ངོ་སྤྲོད་གནང་གི་འདུག་དགོན་པ་ཁག་ཏུ་གནས་མཇལ་དང་ལྟ་སྐོར་ཡོང་མཁན་ཚོར་འགྲོ་སྟངས་འགྲོ་ལུགས་དང་མཐུན་རྐྱེན་བཅས་དགོན་པ་སོ་སོའི་ངོས་ནས་གོ་སྒྲིག་ཕུན་སུམ་ཚོགས་པོ་འདུག་དགོན་སྡེ་ཁག་གི་ཞལ་ལག་ཤ་མེད་ཁོ་ན་ཡིན་པ་མ་ཟད་མང་ཚོགས་ནང་དུ་ཡང་རང་བཞིན་གྱིས་དཀར་ཟས་བསྟེན་མཁན་ཤིན་ཏུ་མང་པོ་ཡོད་ཚོད་འདུག་དཀར་ཟས་ཁོ་ནའི་ཟ་ཁང་ཤིན་ཏུ་མང་ཞིང་ཤ་མེད་ཀྱི་ཞལ་ལག་བཟོ་སྟངས་ཀྱི་སློབ་སྦྱོང་སྤྲོད་མཁན་ཡང་མང་པོ་འདུག་མང་ཚོགས་རྣམས་དགོན་པར་མཇལ་སྐོར་དུ་འགྲོ་བའི་སྐབས་སུ་ཡང་ཤ་མེད་ཀྱི་ཞལ་ལག་གཙང་མ་དང་ཡག་པོ་བཟོ་སའི་མཐུན་རྐྱེན་འཛོམས་པོ་འདུག་གསན་མཁན་རྣམ་པ་ཚོ། ཐེངས་འདིའི་ལེ་ཚན་ཞུ་མཚམས་འདི་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན་ལེ་ཚན་དུ་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཁྲའི་འཇམ་དཔལ་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།